དེ་ནས་ནོར་བུ་དེ་གང་དུ་གནས་པའི་དུས་མ་ཡིན་པའི་འཆི་བ་མི་འབྱུང་བར་རྒྱལ་པོའི་ཡིད་ལ་གང་བསམ་དུ་བྱོན་ནོར་བུ་དེ་ཡི་མཐུ་ལས་འབྱུང་བ་ཞིག་གོ། བཙུན་མོ་རིན་པོ་ཆེ་ནི་རྒྱལ་རིགས་སུ་སྐྱེས་པ། བཙུན་མོ་རིན་པོ་ཆེ་ཟེར་མཁན་དེ་རིགས་དེ་རྒྱལ་རིགས་ཡིན་པར་བྱས། རིགས་དེ་རྒྱལ་རིགས་ཡིན་པར་བྱས། ཧ་ཅང་མི་རིང་མི་ཐུང་བ། ཧ་ཅང་རིང་པོ་མ་ཡིན་པ་ཧ་ཅང་ཐུང་ཐུང་མ་ཡིན་པ། ཧ་ཅང་སྦོམ་པོ་མ་ཡིན་པ་ཧ་ཅང་ཡང་ན་ཕྲ་པོ་དེ་འདྲ་བས་སྐམ་པོ་སྐམ་པོ་དེ་འདྲ་མ་ཡིན་པ།

ཁ་ནས་ཨུཏ་པ་ལ་ཡི་དྲི་ཞིམ་པོ་འབྱུང་བ། གང་དུ་གནས་པའི་གླིང་དེའི་བཀྲེས་སྐོམ་དང་མྱ་ངན་སེལ་བ། ལུས་ལ་རེག་པ་ཙམ་གྱིས་བདེ་བ་མཆོག་སྟེར་ཞིང། ལུས་ཀྱི་ནད་དང་ཉོན་མོངས་པ་ཐམས་ཅད་ཞི་བར་བྱེད་པ། བུད་མེད་ཀྱི་སྐྱོན་དང་བྲལ་ཞིང་ཡོན་ཏན་ཐམས་ཅད་དང་ལྡན་པ། གླིང་འདིར་གནས་པའི་སྐྱེ་བོ་ཐམས་ཅད་ཀྱི་མ་ལྟ་བུ། ཡོན་ཏན་མང་པོ་དང་ལྡན་པ་ཞིག་གོ། བློན་པོ་རིན་པོ་ཆེ་ནི་སྐྱེ་བོ་གཞན་ལ་མི་འཚེ་ཞིང། ཆོས་མ་ཡིན་པའི་སྤྱོད་པ་ཐམས་ཅད་སྤངས་པ། འཇིག་རྟེན་གྱི་ཐ་སྙད་ཐམས་ཅད་ལ་མཁས་ཤིང་སྤྱོད་ངན་མེད་པ། འོ་དེ་འདྲ་ཞིག་དགོས་རེད་ཟེར་བློན་པོ་རིན་པོ་ཆེ་དེས། དེ་ནས་སྐྱེ་བོ་གཞན་ལ་འཚེ་བ་མེད་པར་བྱེད། བློན་པོ་དེ་གཞན་ལ་འཚེ་བ་ཡིན་ན་ཁོ་བློན་པོ་རིན་པོ་ཆེ་ཆགས་ཀྱི་མེད་པ་རེད། འཁོར་ལོས་སྒྱུར་རྒྱལ་གྱི་ཡིད་ལ་གང་བསམ་པ་ཐམས་ཅད་སྨྲ་མི་དགོས་པར་ཤེས་ནས་སྒྲུབ་པར་བྱེད་པ། ལྷག་པར་དུ་དཔུང་ཚོགས་ཡན་ལག་བཞི་གང་དུ་འགྲོ་བ་དང་ལྡོག་པ་དང་གནས་པའི་བྱ་བ་ཐམས་ཅད་དབང་བསྒྱུར་ཞིང་མཁས་པ། མདོར་ན། རྒྱལ་པོའི་བྱ་བ་ཐམས་ཅད་བྱེད་པ་ཞིག་གོ། གླང་པོ་རིན་པོ་ཆེ་ནི་ཡན་ལག་བདུན་དང་ལྡན་པ། མདོག་དཀར་བ། བོངས་ཆེ་བ། གངས་རི་ཆེན་པོ་དང་འགྲོ་བ་འདྲ་བ། གླང་པོ་རང་བཞིན་པ་སྟོང་གི་སྟོབས་དང་ལྡན་པ། གླང་པོ་ཆེ་སྟོང་ཕྲག་གཅིག་གི་ནི་ནུས་ཤུགས་ཡོད་མཁན་དེ་འདྲ། རྒྱལ་པོ་ཡི་བསྒོ་བ་ན་ཉི་མ་གཅིག་ལ་འཛམ་གླིང་ལན་གསུམ་འཁོར་བ། ལུས་ལས་དྲི་ཞིམ་པོ་ཡི་ངད་འབྱུང་བ། ཅང་ཤེས་སྐུད་པ་ཙམ་ཞིག་ཀྱང་དཀྲི་བར་ནུས་པ། འོག་ཏུ་བྱས་ཀྱི་ནི་ཁོ་གླང་པོ་རིན་པོ་ཆེ་དེ་སྟོབས་ཆེན་པོ་ཞེ་དྲག་ཡོད་དེ་སྐུད་པ་ཕྲ་པོ་གཅིག་གིས་ཁོ་དེ་འཁྲིད་ཐུབ་དགོས་རེད་ཟེར་སྐུད་པ་བཤལ་ཐུབ་དགོས་རེད་ཟེར། ཧ་ན་དེང་སང་གླང་པོ་ཆེ་འཁྲིད་མཁན་དེ་ཚོ་གླང་པོ་ཆེ་ནུས་པ་བྱེད་ཀྱི་ཡིན་ན་དཔེ་མ་སྲིད་ཆེན་པོ་ཡོད་རེད་ཁོ་འཁྲིད་ས་ཡི་སྐུད་པ་དེ་ཡིན་ན་ཕྲ་པོ་ཕྲ་པོ་གཅིག་ལས་མི་འདུག་ཨང། རང་ཚོ་དེ་ཁྲི་ལས་སྒྲོལ་ཏེ་གོ་ལ་ཨོ་ཁོའི་སྐུད་པ་དེ་འཐེན་ཟིག་བྱས་ན་ལང་ཚ་ཁྱེད་འགྲོ་གི་རེད་ང་ཚོ་ལས་གནོད་བྱེད་མི་ཡོང་སོ་སོ་རེད་མི་ཤེས་དགོས་ཡ་དེ་འདྲ་ཡིན་ནས་ཁོ་སྐུད་པ་ཕྲ་པོ་དེ་བཅད་ནས་ཁྱེར་བཅུག་གོ་མ་རེད་གླང་པོ་ཆེ་ཟིག་ཡིན་དེ། འོ་དེ་འདྲ་ཞིག་ཡིན་པ་རེད་ཅང་ཤེས་སྐུད་པ་གཅིག་གིས་དཀྲི་བར་ནུས་པ། འགྲོ་བའི་ཚེ་ན་བཞོན་པ་པོ་དང་ལུས་མི་འཁྲུགས་པ། སྲོག་ཆགས་གཞན་ལ་གནོད་པ་མི་བྱེད་པ་དལ་གྱིས་འགྲོ་བ། ཕ་རོལ་གྱི་རྒོལ་བ་ཐམས་ཅད་ལས་རྒྱལ་བར་བྱེད་པ་ཞིག་གོ། རྟ་རིན་པོ་ཆེ་ནི་མདོག་དཀར་བ། ལྷ་ཡི་ནོར་བུ་ལ་སོགས་པ་རྒྱན་དུ་མ་དང། བཀྲ་ཤིས་པའི་བཀྲ་ཤིས་པའི་རི་མོ་དུ་མས་བརྒྱན་པ། རྟ་ལ་དེ་ནི་བཀྲ་ཤིས་པའི་རི་མོ་ཡོད་གསུངས་ན་མི་མཚུངས་ཏེ་ལོངས་སྤྲུལ་གྲུ་གུར་ཟེར་བ། རྟ་ཉིན་པ་དེ་འདྲ་བས། མཚན་མ་ཉིད་པ་དེ་འདྲ་ཡོད་པ་ཡིན་ན་ནི་མི་ཚོང་དེ་དུར་འགྲོ་གོ་རེད། ཅང་ཤེས་བཞོན་པ་པོ་གནོད་པ་ཐམས་ཅད་ལས་སྲུང་བ། ལུས་ལ་ནད་སོགས་ཀྱི་སྐྱོན་མེད་ཅིང་ཉི་མ་གཅིག་ལ་འཛམ་གླིང་ལན་གསུམ་དུ་འཁོར་བ། བཞོན་པ་པོ་ལུས་མེད་ཁྲོ་ཆེ། ལུས་མེད་ཁྲོ་ཆེ་བཀོད་ཅིག་ཡིད་དུ་འོང་བ་ཞིག་གོ་ཁྱིམ་བདག་རིན་པོ་ཆེ་ནི་འཁོར་ལོས་སྒྱུར་བའི་རྒྱལ་པོ་ཡི་མཛོད་པ་དེ་ད་ཕྱག་མཛོད་དེ་ཡིན་པ་རེད་ཁྱིམ་བདག་རིན་པོ་ཆེ་ཟེར་མཁན་དེ་ཕྱག་མཛོད་དེ། གསེར་དང་དངུལ་དང་རྡོ་རྗེ་རིན་པོ་ཆེ་ལ་སོགས་པ་རིན་པོ་ཆེའི་ཚོགས་ཐམས་ཅད་ཀྱིས་རྒྱལ་པོ། མཛོད་འགེངས་ཤིང། གཞན་ཡང་གླིང་དེ་ཡི་ས་ཕྱོགས་ཐམས་ཅད་རིན་པོ་ཆེ་ཡི་སྣ་ཚོགས་ཀྱིས་འགེངས་པ། འབྱོར་པ་ཤིན་ཏུ་རྒྱ་ཆེ་བ་ནམ་ཡང་མི་ཉམས་པར་བརྟན་པ། གཡོ་སྒྱུ་དང་བྲལ་ཞིང། སྐྱེ་བོ་གཞན་ལ་ཡང་གནོད་འཚེ་མི་བྱེད་པ་གླིང་དེ་ཡི་སྐྱེ་བོ་ཐམས་ཅད་ཀྱིས་ཕ་ལྟ་བུར་འཛིན་ཅིང། མཐོང་བ་ཙམ་ཞིག་གིས་ཡིད་རབ་ཏུ་དགའ་བར་བྱེད་པ་ཞིག་གོ། ཉེ་བའི་རིན་ཆེན་བདུན་ནི་རལ་གྲི་ཉེ་བའི་རིན་པོ་ཆེ་དང། རལ་གྲི་རིན་པོ་ཆེ་ཟེར་མཁན་དེ་ཡིན་པ་རེད་ཉེ་བའི་རིན་པོ་ཆེ་དང། པགས་པ་ཉེ་བའི་རིན་པོ་ཆེ་དང། དེ་ནས། མལ་ཆ་ཉེ་བའི་རིན་པོ་ཆེ་དང་ཚལ་ཉེ་བའི་རིན་པོ་ཆེ་དང་ཁྱིམ་ཉེ་བའི་རིན་པོ་ཆེ་དང་གོས་ཉེ་བའི་རིན་པོ་ཆེ་དང་ལྷམ་ཉེ་བའི་རིན་པོ་ཆེ་རྣམས་སོ། དེ་ལ་རལ་གྲི་རིན་པོ་ཆེ་ནི་འཁོར་ལོས་སྒྱུར་བའི་རྒྱལ་པོ་ལ་ཕ་རོལ་གྱི་རྒོལ་བ་ཅི་བྱུང་ཡང་རལ་གྲི་དེས་བཏབ་གཏོང་བ་ན་སེམས་ཅན་སུ་ལ་ཡང་གནོད་འཚེ་བྱ་མི་དགོས་པར་རལ་གྲི་དེ་མཐོང་བ་ཙམ་གྱིས་ཐམས་ཅད་དབང་དུ་སྡུད་བྱེད་ཅིག་གོ། རལ་གྲི་དེ་མཐོང་བ་ཙམ་གྱིས་དབང་དུ་སྡུད་མ་གཏོགས་རལ་གྲི་གིས་མི་གཞན་ལ་གནོད་པ་བྱེད་དགོས་ཀྱི་མེད་པ་རེད། པགས་པ་རིན་པོ་ཆེ་ནི་རྒྱ་མཚོ་ཡི་ཀླུ་ཆེན་པོ་ཞིག་གི་པགས་པ་སྟེ། ཀླུ་ཡི་པགས་པ་ཞིག་ཡིན་པ་རེད། ཞེང་དུ་དཔག་ཚད་ལྔ་ཡོད་པ། མཆུར་དཔག་ཚད་བཅུ་ཡོད་པ། མེས་མི་འཚིག་པ། ཆར་གྱིས་བརླན་མི་ནུས་པ། བརླན་པ་ཆགས་ཡ་མེད་ཀི། ཆར་པའི་དཀྱིལ་ལ་བཞག་ན་བརླན་པ་ཆགས་ཡ་མེད་ཀི། མེའི་དཀྱིལ་ལ་བཞག་པ་ཡིན་ན་མེས་འཚིག་ཡ་མེད་ཀི་དེ་འདྲ་ཅིག་ཡོད་ཡིན་པ་རེད། གྲང་བའི་དུས་སུ་དྲོ་བར་བྱེད་པ། ཚ་བའི་དུས་སུ་བསིལ་བར་བྱེད་པ། དེ་ཡི་ལུས་ལ་བགོས་པ་ཙམ་གྱིས་བདེ་བ་མཆོག་དང་ལྡན་པ་དང

ཨ་ནེ་གོ་བ་ཆགས་པ་རེད། ཨོ་དེ་འདྲ་སོང་སྟོང་སྐོར་མ་འབྲི་ཟིན་ཏེ། ཨོ་ང་ཚོ་རྗེ་བཙུན་མི་ལ་གི་འདི་ནང་ལ་རྣམ་ཐར་ནང་ལ་ཡོད་རེད་བ། རྗེ་བཙུན་མི་ལ་རས་པ་རྭ་ཁོག་གཅིག་ལ། དེ་ནས་གཡག་གི་རྭ་ཁོག་གཅིག་ལ་ཕྱིན་བྱས་ནས་ནང་ལོགས་ཤོང་ནས་མི་ལ་གི་སྐུ་དེ་ཆུང་རུ་མ་འགྲོ་བ། གཡག་རྭ་ཆེ་རུ་མ་འགྲོ་བ་བྱས་ནས་གུ་ཡངས་ཐག་ཆོད་ཅིག་བཞུགས་པ་རེད་བ། ཨ་ནེ་རས་ཆུང་པ་དེ་ན་ཡར་འགྲོ་འགྲོ་བྱས་ཏེ་ཀུ་ལ་མཛུ་གུ་གཅིག་ཡང་ཤོང་མ་སོང་རེད་བ། མཛུ་གུ་གཅིག་ཡང་ཤོང་དགོངས།

ཨུཏྤལ། རྫུ་འཕྲུལ་གསང་གཅོད་མི་ཆོད་པ་ཟེར་གསང་གཅོད་མི་ཆོད་པ་བཞིས་ཟིན་ཅིང་ཡོལ་བ་དེ་གསང་གཅོད་མི་ཆོད་པ། བདུད་ར་མི་ཆོད་ཇི་སྟེ་ཁྲག་མི་འགྱུར་གསལ་བྱེད། དབུ་མ་འཇུག་པ་ནི་གསུམ་བར་བ། ཁ་དོག་ཡོད་ལ་ཇི་སྟེ། ཁོང་སྟོན་མོ། བདུད་ར་མི་འགྱུར་ཇི་སྟེ་ཁྲག་མི་འགྱུར་ཟེར་བདུད་རར་འགྲོ་གི་མ་རེད། ཇི་སྟེ་ཀྱི་ཁོང་ཁྲག་ར་འགྲོ་གི་མ་རེད། ཚང་མ་ཐང་ཆེན་དེ་ནི་ཤོང་ཡིན་ཤོང་གི་རེད་ཟེར་ཕྱིས་ཁྱོང་ཡིན། ག་རེ་ཟེར་དགོས་ཡིན་ན། ཁྱོང་ཆོས་ཤེས་ཡིན་ནའི་ཆེན་པོ་དེས་ཤོང་གི་རེད། ཨ་དེ་འདྲ་སོང་ལ་ཐོངས་བྱས་ནས་ང་རང་ཚོ་རང་གིས་ནུས་པ་མེད་པ་ཡིན་ནའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལ་སོགས་པ་དེ་ཚོས་བྱིན་གྱིས་བརླབས་ནས་དེ་ལྟ་བུ་མཎྜལ་གྱི་སྟེང་དུ། གླིང་བཞི་རི་རབ་དང་བཅས་པ་གང་གཱའི་གཤོང་ཡོད་གཟུངས་སུ་རང་བྱོན་མོས་པ་བརྟན་པོ་བསྐྱེད་ནས་རང་གི་ལག་པ་ཡར་བཀྱགས་ནས་འོག་ཐོགས་སུ་ཕུལ་དོ་ནུ་ཡག་ཡོད་འབོད། དེ་མ་ཕུལ་བྱས་ད་ག་ཟེ་མཎྜལ་ཡིན་ཟེར་ན་ཕར་འཁྱེར་ཏེ་ཕ་གིར་བཞག་བཞག་ནས། མཎྜལ་དཔེར་ན་ང་རང་ཚོ་མཎྜལ་ངོ་མ་དེ་འདྲ་ཡོད་པ་ཡིན་ནས་མཎྜལ་དེ་ཡི་སྟེང་དུ་ཚོམ་བུ་དེ་ཚོ་བཀོད་ནས་མཎྜལ་དེ་ཕ་གིར་བཞག་སོ་སོས་མཎྜལ་མ་ཕུལ་བྱས་ནས་བྱི་བ་ཁྲ་ཆགས་དྲ་མི་དང་ས་གཞི་སྤོས་ཀྱིས་དྲ་མི་དང་དེ་ཚོ་སྡོད་མཁན་གཅིག་པ་ཡིན་ན་མཎྜལ་གོ་ཆོད་ཀྱི་མ་རེད། མཎྜལ་ཡིད་ཆེས་མི་བྱེད་ལག་ངར་གྱིས་ཕྱིས། ཕྱི་ཡི་མཎྜལ་འབུལ་ཚུལ་ཡིན་ལ་ནང་གི་མཎྜལ་འབུལ་ཚུལ་ནི་རང་གི་ལུས་ཀྱི་ཆ་ཤས་རྣམས་གླིང་བཞི་རི་རབ་ལ་སོགས་པ་མཎྜལ་གྱི་ཚོམ་བུ་དེ་དང་དེར་གྱུར་པར་མོས་ནས་འབུལ་བ་སྟེ་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས། པགས་པ་རིན་ཆེན་གསེར་གྱི་ས་གཞིའི་སྟེང་ཁྲག་ཞག་བདུད་རྩིའི་ཆུ་ཡིས་ཆག་ཆག་བཏབ་ཤ་ཁྲག་མེ་ཏོག་སྤུངས་པའི་ཚོམ་བུ་བཞི་ཡན་ལག་རྣམས་ལས་གླིང་ཆེན་བཞི་དང། གཉིས་ལ་གླིང་ཁྲི་བརྒྱད་དུ་གྱུར་པའི་བའི་ཀུན་པར་རི་ཁྲའི་མདུན་མོ་རྩིག་པའི་ཆུ་མགོ་བོ་རླུང་པར་རྒྱུ་བའི་ཁང་བཟང་ཚུལ་མིན་གཉིས་མི་སྲིད་ཉི་མ་ཟླ་བ་དང་གཉིས་ནི་ཡིད་བཞིན་སྣམ་བུ་རིན་པོ་ཆེ་དབོན་པོ་ནོར་འཁྲུལ་ཡོངས་སུ་བཞུ་བ་ལས་ལྷག་མེད་དུ་ཡང་དཔལ་འབྱོར་འཕེལ་སོགས་སུ་འདོད་དགུ་རྒྱ་མཚོའི་མེ་འཕྲུལ་བཟང་པོ་དེ་གསང་སྤྱོད་བླ་མ་ཡེ་འདུལ་དཀོན་མཆོག་སུ་སོང་རྗེས་བྱང་སེམས་སྤོ་བོ། གནས་འགྱུར་མ་ཐེག་སངས་རྒྱ་མཚོ་ཁྱེད་ལ་རེག་པས་ན་ཐུགས་རྗེ་ཞི་ནས་གྱིས་ལོང་སྔོན་འགྲོ་མཛོད་ཞེས་གསུངས་པ་ལྟ་བུའོ། ས་བ་ཏི་ནང་གི་མ་འདྲེས་སེམས་ཉིད་དེ་བེའི་ཐིག་ཡིན་པས་རེ་ད་རང་གི་ལུས། དེ་ནས་རང་གི་ལུས།

ད་དེ་མ་ཡིན་པའི་དབང་པོ་ནང་ཁྲོལ་ལ་སོགས་པ་ཡོངས་སུ་གྱུར་པ་ལས་དེ་ནི་ལྷ་དང་མི་ཡི་འདོད་ཡོན་ལོངས་སྤྱོད་ཕུན་སུམ་ཚོགས་པ་ག་རེ་ཡོད་པ་ཡིན་ནའང་དེ་ལ་གྱུར་བྱས་ནས་ནི་ཕུལ་བ་དེ་ནང་གི་མཎྜལ་ཟེར། དེའི་ཁ་ཕྱིར་ལོངས་སྐུ་ནང་ལ་ནི་མོས་པ་བྱས་ཏེ་ཀུན་ལ་སོ་སོ་ཀྱི་ལུས་དེ་བས་དུམ་བུ་མང་པོ་ཅིག་གཏོང་བྱེད་ནི་ང་ཚོ་གཅོད་གཏོང་གི་རི་དྭགས་རེ་བྱས་བྱས་ནས་དུམ་བུ་དུམ་བུ་དུམ་བུ་ཅིག་མང་པོ་གཏོང་བྱེད་ནི་འོག་ཏུ་སུ་ཡར་སྤུངས་ནས་ཕུལ་ཡས་བྱས་དེ་གསུངས་ཡོད། དེ་གསུངས་ཡོད་ཀྱང་བླ་མའི་མན་ངག་བྱས་པས་ཡིན་ན

རང་ཉིད་ཡིད་གསུམ་བསོད་ནམས་ཀྱི་བྲིན་གྱིར་བབས། ཨོ་དེ་ནང་གི་མཎྜལ་གོ་ཆོད་ལྟོ་སུ་རེད། ཨོ་དེ་ད་ལྟ་དེ་དོན་དེ་གོ་ལ་པགས་པ་རིན་ཆེན་གསེར་གྱི་ས་གཞིའི་སྟེང་ཟེར་ད་རང་འདྲ་གཉིས་པ་ཆེ་གི་ཆེ་གི་བྱས་ནས་མ་བསྟེན་གི་བསྟེན་གི་བྱས་ནས་དེ་བསམ་བློ་གཏོང་ཡག་ཡོད་མོད། གསང་བ་དང་དེ་ཁོ་ན་ཉིད་ཀྱི་མཎྜལ་ནི་རང་འདོད་ལྷ་ཡབ་ཡུམ་དུ་གསལ་བའི་བདེ་སྟོང་གི་ཡེ་ཤེས་ཁྱད་པར་ཅན་བསྐྱེད་པའམ་དེ་ལྟར་མི་ནུས་ཀྱང་ཅེས་པར་མོས་ནས་བདེ་སྟོང་དབྱེར་མེད་པའི་ཡེ་ཤེས་རྣམས་གླིང་བཞི་རེ་ར་ལ་སོགས་པའི་ཆོས་མཛད་དེ་དང་དེའི་ཤ་ཡི་མོས་པ་ལ་འབེབས་བའོ། དེ་ལྟར་མ་འདྲེས་པས་ནི། ཚོགས་རྫོགས་པ་ཐོག་སོ་བཞི་དུ་སྔ་ལྟས་གསུང་དབང་འདུས་པའི་རྩ་ཆུ་ལེའུ་བརྒྱད་པ་ལས་གཞན་དེ་རེ་ཆད་སྣང་ཐོས་ཀྱི་མཁས་པ་དག་གིས་ཡོངས་བསྐོར་ལ་སྔོན་འགྲོ་འདོད་པ་བགྱིད་པའི་ཕྱིར། ཉིན་རེ་ཤེས་རབ་ཀྱིས་བགྱིས་པའི་ཞེས་ཕྱག་རྒྱ་ཆེན་པོ་མཆོག་གི་སྔོན་འགྲོ་ཐོབ་པར་འདོད་པས་སྟོང་གསུང་རིན་པོ་ཆེ་སྣ་ཚོགས་ཀྱིས་དགོངས་ཏེ། ཡང་ཡང་འབད་དགོས་པར་བསམ་པ་དང། མ་འདྲེས་ཟིན་དེ་ཡང་ནས་ཡང་དུ་འབད་དགོས། རྒྱུད་སྟོད་དུ་བླ་མ་ལྔ་བཅུ་པ་ལས་ཀྱང་དཀྱིལ་འཁོར་མེ་ཏོག་བཅས་ཐལ་མོས་སྟོན་པ་བླ་མ་བསྙེན་བཀུར་ཞིང་ཞབས་ལ་སྤྱི་བོས་ཕྱག་བགྱིའོ་ཞེས་ཉིན་རེ་བཞིན་བླ་མ་དང་ལྷ་ལ་ཕྱག་བྱ་བ་དང་མཎྜལ་འབུལ་བའི་གསུང་བྱས་ཞེས་དྭངས་གསལ་དུ་གསུངས་པས་ཤིན་ཏུ་གལ་ཆེའོ། དོན་དེ་ལ་དགོངས་ནས་བླ་མ་གོང་མ་རྣམས་ཀྱིས་ཟབ་ཁྲིད་ཀྱི་སྔོན་འགྲོ་མཎྜལ་གྱི་ཁྲིད་ཟུར་དུ་མཛད་པ་ཡིན་ཞེས་ཟེར། སྔོན་འགྲོའི་ཁྲིད་ཆེན་བཞི་ཟེར་དེ་ནི་མཎྜལ་གྱི་རྩ་ཆེན་པོ་ཡིན་ཙང་མཎྜལ་ཁྲིད་ཟེར་དེ་ལོགས་སུ་མཛད་པ་རེད་པ་ཁྲིད་ཆེན་བཞི་ཡིན་ནོ།

བསླབ་པ་གསུམ་དང་རིམ་གཉིས་ཀྱི་རྣལ་འབྱོར་ལ་སོགས་པ་དེ་ཚོ་ཚང་མ་ཐམས་ཅད་འབྲས་བུ་འབྲས་བུ་ལ་བཞག་ཅིང་འབུལ་བ་རེད། དགའ་ཚལ་རྗེ་བཙུན་བླ་མ་མཉེས་ཕྱིར་འབུལ་ཟེར་ཞེས་གསུངས་ཏེ། རང་གིས་སྔར་བསགས་པ་དང་མ་འོངས་པ་ན་བསག་པར་འགྱུར་བའི་དགེ་ཚོགས་ཅི་ཞིག་བྱས་ཡོད་པ་ཐམས་ཅད་དགའ་ཚལ་གྱི་གཟུགས་སུ་བཀུག་ནས་སྒྲུབ་པའི་མཆོད་པར་འབུལ་བའོ། དེ་ཡང་ད་ལྟ་རང་ལ་དངོས་སུ་ཡོད་པའི་སྡོམ་པའི་ཚུལ་ཁྲིམས་ལ་སོགས་པ་རྣམས་དང། ད་ལྟ་རྒྱུད་ལ་མེད་ཀྱང་མ་འོངས་པ་ན་རང་གི་རྒྱུད་ལ་འབྱུང་འགྱུར་གྱི་ལམ་ཐུན་མོང་དང་ཐུན་མོང་མ་ཡིན་པ། ཅི་འདོད་ཀྱི་ལམ་འབྲས་བུ་དང་བཅས་པ་ཐམས་ཅད་དམིགས་ཡུལ་དུ་བཟུང་ནས་གཟུགས་སུ་བཀུག་ནས་འབུལ། ཁོ་ཚོས་རང་གི་རྒྱུད་ལ་ད་ལྟ་སྡོམ་པ་ལ་སོགས་པ་ཡོད་པ་དེ་དངོས་སུ་བཟུང། ད་རང་གི་གཞི་ལ་གཞི་ནི་སྦྱོང་རྒྱུད་ཀྱི་ལུང་ལྔ་གསལ་རིམ་ས་བཅུ་གསལ་རིམ་དང། ཐུན་མོང་རྒྱུད་ཀྱི་ལུང་ལྔ་གསལ་རིམ་ས་བཅུ་གསལ་རིམ་བཅས་རིགས་ངན་གྱི་སྣོད་བཅུད་གསལ་རིམ་དེ་ཚོ་ང་རང་ཚོ་མ་འོངས་པ་ནས་གཞི་ནས་སྦྱོང་རྒྱུར་རོ་དེ་ཚ་ཚང་མ་ཐང་ཆེན་གཟུགས་སུ་བཀུག་བྱས་ནས་ཡར་ཕེབས་པས་ཡིན་ན་རང་ལ་ཕན་ཡོན་དེ་ཡོང་གི་རེད། དེ་ལ་རྟེན་འབྲེལ་གྱི་གནད་ཁྱབ་པ་ཅི་ཞིག་ཡོད་སོང་རང་གི་དགེ་རྩ་འབེལ་བའི་རྩོམ་དུ་མ་ཟད་སྤྱི་ཕ་ཐང་ཆེན་གྱི་དགེ་བ་རྣམས་ཀྱི་གླུད་བླངས་ཞེས་གཟུགས་སུ་བཀུག་ནས་འབུལ། དེ་ནི་ཐེག་པ་ཆེན་པོའི་ཐབས་མཁས་ཀྱི་འཕྲུལ་ཤིན་ཏུ་ཆེ་བ་ཞིག་ཡིན་ཏེ། གསལ་རྒྱལ་ལ་གདམས་པའི་མདོ་ལས། རྒྱལ་པོ་ཆེན་པོ་འདི་ལྟར་ཁྱོད་ནི་བྱ་བ་མང་བྱེད་པ། བྱ་བ་མང་བྱེད་པ་མང་སྟེ། ཉིན་མཚན་དུ། ཐམས་ཅད་ཀྱིས་ཐམས་ཅད་རྣམ་པ་ཐམས་ཅད་ཀྱིས་ཐམས་ཅད་དུ་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ལ་སློབ་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་བར་དུ་སློབ་པར་མི་ནུས་ཀྱི། དེ་བས་ན་རྒྱལ་པོ་ཆེན་པོ་ཁྱོད་ཡང་དག་པར་རྫོགས་པའི་བྱང་ཆུབ་ལ་འདུན་པ་དང་དད་པ་དང་དོན་དུ་གཉེར་བ་དང་སྨོན་པ་འགྲོ་ཡང་རུང། འགྲོ་ཡང་རུང། འགྲེང་ཡང་རུང། འདུག་ཀྱང་རུང། ཉལ་ཡང་རུང། སད་ཀྱང་རུང། ཟ་ཡང་རུང། འཐུང་ཡང་རུང། རྟག་པར་རྒྱུན་དུ་དྲན་པར་གྱིས་ལ་ཡིད་ལ་བཟུང་སྟེ་སྒོམས་ཤིག། སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་འཕགས་པ་ཉན་ཐོས་དང་རང་སངས་རྒྱས་དང་སོ་སོའི་སྐྱེ་བོ་ཐམས་ཅད་དང་བདག་གི་འདས་པ་དང་མ་འོངས་པ་དང་ད་ལྟར་གྱི་དགེ་བའི་རྩ་བ་ཐམས་ཅད་བསྡུས་ཤིང། གཞལ་ཏེ་བརྩིས་ལ་རྗེས་སུ་ཡི་རང་བར་གྱིས་ཤིག། རྗེས་སུ་ཡི་རང་བ་མཆོག་དང་ནམ་མཁའ་དང་འདྲ་བ་དང། མྱ་ངན་ལས་འདས་པ་དང་མཚུངས་པ་ཡང་རྗེས་སུ་ཡི་རང་བར་གྱིས་ཤིག་རྗེས་སུ་ཡི་རང་ནས་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་འཕགས་པ་ཉན་ཐོས་དང་རང་སངས་རྒྱས་ཐམས་ཅད་ཀྱི་མཆོད་པར་བྱ་བའི་ཕྱིར་ཕུལ་ཞིག། ཕུལ་ནས་སེམས་ཅན་ཐམས་ཅད་དང་ཐུན་མོང་དུ་གྱིས་ཤིག་དེ་ནས་སེམས་ཅན་ཐམས་ཅད་ཀྱིས་ཐམས་ཅད་མཁྱེན་པའི་བར་དུ་ཐོབ་པར་འགྱུར་བ་དང་སངས་རྒྱས་ཀྱི་ཆོས་ཐམས་ཅད་ཡོངས་སུ་རྫོགས་པར་འགྱུར་བ་ཉིན་གཅིག་བཞིན་དུ་དུས་གསུམ་དུ་བླ་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་སྔོས་ཤིག། རྒྱལ་པོ་ཆེན་པོ་ཁྱོད་དེ་ལྟར་ཞུགས་ན་རྒྱལ་པོ་ཡང་བྱེད་ལ་རྒྱལ་པོའི་བྱ་བ་ཡང་ཉམས་པར་མི་འགྱུར།

གང་དེ་ལྟར་མང་དུ་སྐྱེས་པ་བརྟག་ཅི་མི་ཤེས་གསུངས་པ་ལྟར་རོ། སྔགས་ཐོག་ཟིན་ནས་འཇའ་གུར་སེམས་ཅན་ལ་ཡང་ནི་དེ་ལྟ་བུ་དགེ་རྩ། ཇི་སྟེ་བྱ་བ་ཡི་བྱེད་ཀྱི་བྱེད་ཀྱི་བྱེད་ནི་དེ་ལྟ་བུ་དགེ་རྩ་སོགས་ཚུལ་བྱས་ནས་གཞན་ལ་ཡི་རང་བྱེད་པ་དེ་རེད། གཞན་གྱི་དགེ་རྩ་ལ་ཡི་རང་བྱེད་ཡི་རང་བྱེད་པའི་དགེ་རྩ་དེ་ཡང་འདི་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ལ་ཡང་བསྔོས་པ་ཡིན་ན། དེའི་ཕན་ཡོན་དེ་ཚང་མ་ཐོབ་ཆོག་རང་ཁྱེད་རྒྱུད་རེ་ཟུང་ཡིན་པས། ཞེས་གསུངས་པ་ལྟར་རོ། དེ་ལྟར་རང་གཞན་གྱི་དགེ་རྩ་རྣམས་གཟུགས་སུ་བཀོད་ནས། བླ་མེད། བླ་མ་ལྷ་ཚོགས་ལ་ཕུལ་བས་བླ་མ་ལྷ་ཚོགས་རྣམས་ཀྱི་ཐུགས་རྒྱུད་ལ་བླ་ན་མེད་པའི་བདེ་བ་ཁྱད་པར་ཅན་ཚད་མེད་པ་བསམ་གྱིས་མི་ཁྱབ་པ་བརྗོད་ཀྱིས་མི་ལང་བ་དག་འཁྲུངས་པའི་མོས་པ་བསྐྱེད། དེ་ཡང་སངས་རྒྱས་རྣམས་སྤངས་རྟོགས་མཐར་ཕྱིན་གྱི་ཡོན་ཏན་ཐམས་ཅད་རྫོགས་པ་མཐར་ཐུག་པ་ཡིན་པས་ཡོན་ཏན་གསར་དུ་ཐོབ་རྒྱུ་གང་ཡང་མེད་ཀྱང་སྒྲུབ་པ་པ་རང་ཉིད་ཚོགས་རྫོགས་པའི་ཕྱིར་སྔར་མེད་པའི་བདེ་བ་ཆེན་པོ་ཚད་མེད་པ་དག་ཐུགས་རྒྱུད་ལ་འཁྲུངས་ནས་ཐུགས་ཤིན་ཏུ་མཉེས་པར་སོང་སྟེ་སྨོན་ལམ་སྦྱོང་བ་ཡིན་ནོ། དེ་ནི་ཐེག་པ་ཆེན་པོའི་མདོ་སྡེ་ལས་བསྔགས་ཏེ། ཕལ་མོ་ཆེའི་རྡོ་རྗེ་རྒྱལ་མཚན་གྱི་བསྔོ་བ་ལས་སྤྱིར་དུས་གསུམ་གྱི་དགེ་བའི་རྩ་བ་ཐམས་ཅད་དང་ལྷག་པར་རང་གི་དབང་པོ་དྲུག་ལ་གང་སྣང་ཐམས་ཅད་མཆོད་རྫས་སུ་མོས་ཏེ་སངས་རྒྱས་རྣམས་ལ་འབུལ་བའི་ཚུལ་རྒྱ་ཆེར་བཤད་ནས། དེ་ཕུལ་བས་སངས་རྒྱས་རྣམས་མཉེས་པར་བྱེད་པར་གསུངས་ཚུལ་ནི་དེ་ཉིད་ལས་ཡོངས་སུ་བསྔོ་བ་དེ་སངས་རྒྱས་བཅོམ་ལྡན་འདས་དེ་དག་དེ་བས་ཀྱང་སངས་རྒྱས་ཀྱི་གནས་པའི་བདེ་བ་བསམ་གྱིས་མི་ཁྱབ་པ་དང་ལྡན་པར་གྱུར་ཅིག་སངས་རྒྱས་ཀྱི་ཏིང་ངེ་འཛིན་གྱི་བདེ་བ་མཚུངས་པ་མེད་པས་ལེགས་པར

དེ་བཞིན་གཤེགས་པའི་ཆགས་པ་མེད་པའི་གནས་པ་རྟག་ཏུ་མཉམ་པར་བཞག་པ་གཉིས་སུ་ཀུན་ཏུ་མི་སྤྱོད་པའི་རྣམ་པར་མི་འཁྲུལ་བ་བདེ་བར་གྱུར་ཅིག་བྱང་ཆུབ་སེམས་དཔའ་དེ་ལྟར་དགེ་བའི་རྩ་བ་དེ་དག་དེ་བཞིན་གཤེགས་པ་ཐམས་ཅད་ལ་ཡོངས་སུ་བསྔོ་ཞེས་སོགས་སོ། དེ་བཞིན་དུ་རང་གི་དགེ་རྩ་རྣམས་བྱང་སེམས་རྣམས་ལ་ཕུལ་བས་དེ་དག་གི་ཐུགས་རྒྱུད་ལ་བདེ་བ་ཚད་མེད་པ་བསྐྱེད་ཅིང་ས་ལམ་མྱུར་དུ་རྫོགས་པའི་རྐྱེན་བྱེད་པར་མོས་པ་བྱ་བ་དང། དེ་བཞིན་དུ་ཉན་ཐོས་རྣམས་ལ་ཕུལ་བས་དེ་དག་གི་ཐུགས་རྒྱུད། ཐུགས་རྒྱུད་ལ་བདེ་བ་བསྐྱེད་ཅིང་སོ་སོ་ཡི་གནས་ངན་ལེན་ཕྲ་མོ་རྣམས་ཀྱང་དག་ནས་ཐེག་པ་ཆེན་པོ་ལ་ཐེག་པ་ཆེན་པོ་ལ་ཞུགས་ཏེ་ས་ལམ་མྱུར་དུ་རྫོགས་པའི་རྐྱེན་བྱེད་པར་མོས་པར་བྱ་བ་སོགས་རྒྱ་ཆེར་གསུངས་ཏེ་དེ་ཐམས་ཅད་བྲིས་མི་ལངས་པས་བློ་གྲོས་དང་ལྡན་པ་རྣམས་ཀྱིས་མདོ་སྡེ་རིན་པོ་ཆེ་ཉིད་ལས་ཤེས་པར་བྱའོ། ད་དེ་ཚོའི་གྲས་ཀྱི་མདོ་སྡེ་ཕལ་མོ་ཆེ་ལས་གསུངས་ཡོད་པ་རེད། མདོ་སྡེ་ཕལ་མོ་ཆེ་ལས་ནི་གཞན་གྱི་དགེ་རྩ་ལ་ཡི་རངས་བྱས་ནས་བསྔོ་བ་བྱེད་དགོས་པ་དེ་ཡང་ནས་ཡང་དུ་གསུངས་པ་རེད། འོ་དེ་ཚོའི་གྲས་ཀྱི་སྒྲུབ་པའི་མཆོད་པ། གཞན་ཡང་སྒྲུབ་པའི་མཆོད་པ་འབུལ་ཚུལ་ཤིན་ཏུ་གོ་སླ་ཞིང་རྣམ་པ་གསལ་བ་ཐོས་པ། ཐོས་པ་རྒྱ་མཚོའི་མཆོད་ཡོན་ཀུན་ནས་འཁྱིལ་ཟེར། དེ་འགྲོ་མགོན་ཆོས་རྒྱལ་འཕགས་པས་གསུངས་པ་རེད་བ་ཐོས་པ་རྒྱ། རང་གི་ཐོས་པ་བྱེད་ཡག་གི་དེ་ནི་མཆོད་ཡོན་ཅིག་ལ་བསྒྱུར་ནས། རང་གི་ཐོས་པ་ད་ལྟ་གང་བྱས་པ་ཚང་མ་དང་བཅས་ནས་མཆོད་ཡོན་ལ་བསྒྱུར། ཡོན་ཏན་མེ་ཏོག་ཟེར་རང་གི་རྒྱུད་ལ་ཡོན་ཏན་ཇི་སྙེད་ཡོད་པ་ཚང་མ་དང་བཅས་མེ་ཏོག་གི། ཚོམ་བུ་དེ་འདྲ་ལ་བསྒྱུར། རང་གི་རྒྱུད་ལ་ཡོད་ཀྱི་ཚུལ་ཁྲིམས་དེ་ཡིན་ན་བདུག་སྤོས་སྤྲིན་ཅིག་ལ་བསྒྱུར། ཤེས་རབ་དེ་ཡིན་ན་སྒྲོན་མེ་ཅི་ལ་བརྗོད། དད་པ་དེ་དཔེ་ཆུའི་ཚུལ་ཅི་ལ་བརྗོད། ལྟས་ངན་འཛིན་དེ་བདུད་རྩིའི་ཟས་ལ་བརྗོད། སོ་སོའི་རྒྱུད་ལ་ཡོད་ཤེས་ཚེ་དང་བ་དང། སྟོད་ཡུལ་གཉིས་པའི་སྒྲ་ཅི་བྱེད། སྟོད་ཡུལ་གཉིས་པའི་སེམས་ཉིད་སྒྲ་ཅི་བྱེད། ད་རང་གི་སྟོད་ཡུལ་བྱེད་པ་དེ་ཡིན་ན་གཉིས་པའི་སེམས་ཉིད་ཅི་ལ་བརྗོད་ཅེ་ན་སྒྲ་ཅི་བྱེད། བཀོད་ནས་ཉི་ཚེ་སྣང་སྤྱོད་སྤངས་པ་ཡིས་བཟློག་དང་རྒྱ་མཚན་བར་དོ་འདྲི་བྱེད་པས། བཟློག་དང་རྒྱ་མཚན་ལ་སོགས་པ་བར་དེ་དེ་ལྟ་བུ་ལ་བརྗོད་ཅེ་ན་བདག་ལུས་བཞག་མེད་ཁང་ཚེ་ར་གྱི་ནི་སོ་སོ་གྱི་ལུས་དེ་ཡིན་ན་བཞག་མེད་ཁང་ཆེན་པོ་དེ་འདྲ་ལ་བརྒྱུད། སྙིང་གཡོའི་ཆུ་སྐྱེས་ཐིག་ལེ། བདག་བྱེད་ལ། བདག་བྱེད་ལ། བརྟན་པར་བཞུགས་པའི་ཆོས་མཛད། ཆོས་རྗེའི་ཆོས་ཀྱི་ཆས། ངེས་པར་འདོད་པའི་ཡིད་ཀྱི་ས་དེ་ན། འགྲོ་བ་ལ་མོ་རྟག་ཏུ་མཉེས་བྱེད་ཀྱི་ཆོས་ཀྱི་རྒྱལ་པོ་རྟག་ཏུ་མཉེས་བྱེད་ཀྱི་ཆོས་དང། སྣང་མཐའ་ཁྲིད་ཀྱི་ཆོས་ཏེ་ཆེན་པོ་ལས།

ད་ང་ཚོ་ནང་ཆོས་བླ་མ་ཞེས་པ་རྣམས་ཡོད་བ་དེ་རེད་བ་རྣམ་དག་ཁྲིམས་ཀྱི་ཆུ་གཏེར་ཆེན་པོའི་དབུས་སུ། རྣམ་དག་ཁྲིམས་ཀྱི་ཆུ་གཏེར་ཆེན་པོའི་དབུས་སུ། ཆུ་གཏེར་ཆེན་པོ་གཅིག་ལ་བསྒྱུར་ནས། ཆུ་ཡི་རྒྱ་མཚོ་ལྟ་བུ་ཅིག་ཆུ་གཏེར་ཆེན་པོ་གཅིག་ལ་བསྒྱུར་བ་རེད། རྒྱ་ཆེའི་གཞུང་ལུགས་མང་ཐོས་རྩ་བ་ལས། རྒྱ་ཆེན་པོ་འི་གཞུང་ལུགས་ཆེན་པོ་དེ་ཚོ་ལ་ཐོས་པ་བྱས་བཞག་གི། མང་དུ་ཐོས་པ་དེ་ཡིན་ན། རྒྱ་མཚོ་དེའི་ནང་དུ་ཤིང་གི་རྩ་བ། ཤིང་གི་རྩ་བ་ལྟ་བུ་ཅིག་ལ་བསྒྱུར། དྲི་མེད་རིགས་པའི་ཡལ་ག་འབུམ་ཕྲག་གྱེས་ཟེར་དྲི་མ་མེད་པའི་རིགས་པ་གིས་དཔྱད་གསུམ་གྱིས་དག་པའི་རིགས་པ་གིས་ཨེ་ནི་དཔྱད་བཞག་ཅིག་དེ་ཡིན་ན་ཤིང་དེ་གི་ཡལ་ག་ལ་བསྒྱུར་ནས། ཤིང་དེ་གི་ཡལ་ག་འབུམ་ཕྲག་མང་པོ་ཅིག་ལ་གྱེས། ཨེ་ནི་གཞན་དྲིང་མི་འཇོག་ངེས་ཤེས་མེ་ཏོག་ཕྲེང་ཟེར། གཞན་དྲིང་མི་འཇོག་པའི་ངེས་ཤེས་ཟེར་མཁན་དེ་ང་ཚོ་གལ་ཆེན་པོ་རེད་བ། དེ་ལ་ང་ཚོ་ཡིན་ན་གཞན་གྱི་ཡག་ལ་རྒྱུ་ལྟ་བུ་བྱས་ནས་དེ་ཞེ་པོ་ཅིག་རེད། དེའི་ཅི་ཅིག་རེད་ཟེར་དུས་ཁོ་ལ་ལམ་སང་དེ་ལ་དད་པ་བྱེད། ཡང་མི་གཞན་པ་ཅིག་གིས་དེ་མ་རེད་ཟེར་གྱི་འདུག་ན་ཡང་དད་པ་ལོག། འོ་དེ་འདྲ་གཅིག་རེད་བ། གཞན་དྲིང་མི་འཇོག་པའི་ངེས་པ་ཟེར་མཁན་དེ་རང་གི་ཚད་མ་གིས་ངེས་པ་རྙེད་ནས། ཚད་མ་གིས་ཡོན་ཏན་དེ་ལ་ངེས་པ་རྙེད་ནས་སུས་བཤད་པ་ཡིན་ནའི་དེ་ལས་ལྡོག་ཏུ་མེད་པ་དེ་ལ་གཞན་དྲིང་མི་འཇོག་པའི་ངེས་པ་ཟེར་མཁན་དེ་ཡིན་པས། འོ་དེ་ལྟ་བུའི་གཞན་དྲིང་མི་འཇོག་པའི་ངེས་པ་དེ་རིགས་པ་ཡང་དག་ལ་བརྟེན་བྱས་ནས་རྙེད་དགོས་པ་རེད་བ། འོ་དེ་ལྟ་བུ་དེ་ནི་ངེས་ཤེས་དེ་ཡིན་ན། མེ་ཏོག། མེ་ཏོག་ཤིན་ཏུ་བཀྲ། འོ་དེ་ལྟ་བུ་ལ་བསྒྱུར། དེ་ནས་ལུང་སྟོང་གསུམ་གྱི་ཟེའུ་འབྲུ་ཟེར་སྔགས་བྱ་ཟེར།

འོག་ཏུ་སོ་དྲངས་ཏེ་ས་ལམ་གྱི། རིམ་པ་ཚང་མ་དང་བཅས་ནས་འབྲས་བུ། དཔག་བསམ་གྱི་ཤིང་གི་འབྲས་བུ་རབ་ཏུ་མཛེས་པ་དེ་འདྲ་ཞིག་ལ་ཆགས་ནས། དཔག་བསམ་གྱི་དགའ་ཚལ་ཅིག་ལ་བསྒྱུར་བྱས་ནས་དྲིན་ཆེན་བླ་མ་ལ་ཕུལ་བ་རེད། ད་རང་གི་རྒྱུད་ལ་ཡོད་ཀྱི་རྟོགས་པ་ཚང་མ་དང་བཅས་པ་དེ་མཆོད་རྫས་ལ་བསྒྱུར་ནས་ཕུལ་བ་དེ་དགེ་རྩ་མཆོད་རྫས་སུ་གཏོང་བ། བླ་ན་མེད་པའི་མཆོད་པ་ཅིག་ལ་འགྲོ་བ་རེད་དགེ་རྩ་མཆོད་རྫས་སུ་གཏོང་ཐུབ་ན། མཆོད་པའི་ནང་ནས་མཆོད་པ་བླ་ན་མེད་པ། མཆོད་པ་གང་རྣམས་བླ་མེད་རྒྱ་ཆེ་བ་ཟེར་གྱི་འདུག་བ་འོ་དེ་འདྲ་ཅིག་ལ་འགྲོ་གི་ཡོད་པ་རེད། དྲིན་ཆེན་བླ་མ་མཆོད་ནས་མཉེས་བྱེད་པས། རབ་བསིལ་སྤོང་བདུན་མཆོད་ཡོན་རྒྱ་མཚོ་འཁྱིལ། རབ་ཏུ་བསིལ་བས། རབ་ཏུ་བསིལ་བའི་ཚུལ་ཁྲིམས་ཀྱི་སྤོང་བདུན་འཁོར་བཅས། སྤོང་བདུན་ཟེར་དུས་དགེ་སློང་གི་སྡོམ་པ་དེ་ལ་སྤོང་བདུན་ཟེར། དགེ་ཚུལ་དང་དགེ་བསྙེན་གྱི་སྡོམ་པ་དེ་ལ་སྤོང་བཞི་ཟེར། འོ་དེ་ལྟ་བུ་ནི། མཆོད་ཡོན་ལ་བསྒྱུར། རང་གི་དགེ་ཚུལ་ཡིན་ནའི་དགེ་བསྙེན་ཡིན་ནའི། དགེ་སློང་ཡིན་ན་རང་གི་རྩ་བ་བཞི་སྤོང་བའི་སྤོང་བ་དེ་འདྲ་ཡོང་གི་རེད་པ་ཨོ་དེ་ལྟ་བུ་དེ་མཆོད་ཡོན་ལ་བསྒྱུར། རང་གི་རྒྱུད་ལ་སངས་རྒྱས་བྱང་ཆུབ་སེམས་དཔའ་སུ་ལ་དད་པ་དད་པ་བསམ་གྱིས་མི་ཁྱབ་པའི་དད་པ་མང་པོ་ཡོད་རེད་བ་དད་པ་དེ་ཚོས་ཀྱང་དེ་མེ་ཏོག་ལ་བསྒྱུར། ཚུལ་ཁྲིམས་དེ་ཡིན་ན་དྲི་ཞིམ་པོ་གི་སྤོས་ལ་བསྒྱུར། རང་གི་ཐོས་པ་བྱས་བཞག་གི་དེ་ཡིན་ན་སྒྲོན་མེ་ལ་བསྒྱུར། དེ་ནས་གཏོང་བ་ཟེར་མཁན་དེ་སྦྱིན་པ་གཏོང་བ་དང། དུས་གསུམ་གྱི་དགེ་རྩ་གཏོང་བ། རང་གི་ལུས་སྦྱིན་པ་གཏོང་བ། འོ་དེ་ཚོ་དང་དེ་ནི། དྲི་ཆབ་ལ་བསྒྱུར། ཤིན་སྦྱངས་བདེ་བ་ཟེར་མཁན་དེ་རང་གི་རྒྱུད་ལ་ནི་ཤིན་སྦྱངས་ཀྱི་བདེ་བ་ཁྱབ་པར་བྱས། འོ་དེ་ལྟ་བུ་ཅིག་ཡོད་པ་གསལ་བཏབ་བྱས་ནས་དེ་ལྟ་བུ་དེ་ཡིན་ན་ཏིང་ངེ་འཛིན་གྱི་བདུད་རྩི་ཟས་ལ་བསྒྱུར། ཤེས་རབ་གསུམ་ཟེར་མཁན་དེ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གསལ་བ་དང། ཤེས་རབ་ཆེ་བ་དང་ཤེས་རབ་མྱུར་བ་ཟེར་ཏེ་གསུམ་པོ་དེ། འོ་དེ་ལྟ་བུ་དེ་ཡིན་ན་རོལ་མོ་སྣ་ཚོགས་འཁྲོལ་བ། རོལ་མོ་རྣམ་པ་སྣ་ཚོགས་འཁྲོལ་ཏེ་ཁེགས། ངོ་ཚ་ཁྲེལ་ཡོད་འདོད་ཡོན་སྣ་ཚོགས་ཀྱིས་ཟེར། ད་ངོ་ཚ་དང་ཁྲེལ་ཡོད་གཉིས་པོ་དེ་འདོད་ཡོན་སྣ་ཚོགས་པ་གཅིག་ལ་བསྒྱུར་ནས་མ་ཚང་མེད་པའི་མཆོད་སྤྲིན་རྒྱ་མཚོ་འདི་རྩ་བརྒྱུད་བླ་མའི་ཚོགས་རྣམས་མཉེས་ཕྱིར་འབུལ་ཟེར་དེ་ཡང་སྒྲུབ་པའི་མཆོད་པ་ཟེར། འོ་དེ་ན་ལེ་ཚན་གཉིས་ཕུལ་བ་རེད། གོང་དུ་སྣང་རྩ་ཁྲིད་ཀྱི་ཆེད་དུ་ཆེན་མོ་ལས་གསལ་ཏེ་དཔག་བསམ་གྱི་ཤིང་ཅིག་ལ་བསྒྱུར་ནས་ཕུལ་བ། རང་སའི་སྤོང་བའི་མཆོད་ཡོན་རྒྱ་མཚོ་ཞེས་གསལ་ཏེ་ཡིན་ན་མཆོད་ཡོན་ཞབས་བསིལ་མེ་ཏོག་བདུག་སྤོས་མར་མེ་དྲི་ཆབ། ཞལ་ཟས་རོལ་མོ། ནི་ངོ་ཚ་ཁྲེལ་ཡོད་ཀྱི་འདོད་ཡོན་སྣ་ཚོགས་པ་ལ་བསྒྱུར་ནས་ཕུལ། འོ་དེ་ཚོ་དང་དེ་རང་གི་རྒྱུད་ལ་ཡོད་པའི་དགེ་རྩ་དེ་མཆོད་རྫས་ལ་བསྒྱུར་གྱི་བསྒྱུར་གྱི་བྱས་ནས་ཕུལ་ཏེ། ཞེས་བརྗོད་ཅིང་རང་གི་བསླབ་པ་གསུམ་དང་ཐོས་བསམ་བསྒོམ་གསུམ་སོགས་ཡོན་ཏན་རྣམས་གཟུགས་སུ་བཀོད་ནས་བླ་མ་ལྷ་ཚོགས་ལ་ཕུལ། མཆོད་པ་ཕུལ་ན་ཤིན་ཏུ་ཆེས་ཆེའོ། སོ་སོའི་རྒྱུད་ལ་དགེ་རྩ་ཡོད་པ་དེ་བླ་མ་ལྷ་ཚོགས་ལ་ཡར་ཕུལ་བ་ཡིན་ན། ཁྱད་པར་ཆེན་པོ་ཞེ་དྲག་ཡོད་རེད། དེ་མ་དགེ་རྩ་དེ་ཟད་མི་ཤེས་པ་ཅིག་ལ་འགྱུར་རྫོགས་ཡས་མེད་པ་ཅིག་ལ་འགྱུར་འགྲོ་གི་རེད། ཁོང་ཁྲོ་ལ་སོགས་པ་དེ་ཚོས་ཆུད་གཟོན་མི་ཐུབ་པ་དེ་འདྲ་འགྱུར་འགྲོ་གི་རེད། དེ་ཡང་ཚིག་དེ་དག་མི་བརྗོད་ཀྱང། དངོས་བཤམས་ཡིད་སྤྲུལ་ཡིད་བཞིན་རྒྱ་མཚོའི་ངོགས་ཞེས་སོགས་བརྗོད་པའི་ཚེ་ན་དོན་དེ་དག་གསལ་བཏབ་ནས་འབུལ་བའི་མོས་པ་བྱའོ།

ད་ལྟ་ང་ཚོ་རྒྱ་ཆ་གི་ཆོས་པ་ཟེར་ཏེ་བྱ་ཡི་ཆོས་པ་དེ་བྱ་ཆོས་ཕེབས་ཡོད་དེ་ཡིན་ན་ཕྱི་ཡི་ཆོས་པའི་ཁོངས་སུ་འགྲོ་དགོས་རེད། ནང་གི་ཆོས་པ་ཁོངས་སུ་འགྲོ་ཡས་དེ་ནི་བཀའ་མདོ་གསང་སྙིང་གཉིས་པོ་དེ་བཀའ་མདོ་པའི་གསང་སྙིང་གཉིས་པོ་དེ་ནི་བསྡུ་བ་བསྡུ་བ་སྐྱེ་བསྡུ་བ་གི་སྐྱེས་པ་ལ་ཤིན་ཏུ་དང་དང་པོ་མཛད་པ་ཡིན་ས་ནང་ཆོས་བཀའ་ལས་ནང་དུ་ཆང་ལ་སོགས་པ་ཚུལ་མི་མཛད་པ་ཅིག་ན་བྱ་ཁུ་ལོ་དགོས་རེད། བྱ་ཁུ་ལོ་ཡས་དེ་དེ་རྒྱ་གར་ནང་མ་བཏགས་པར་བལ་ལས་མ་ནི་མི་བཏགས་རེད། དེ་བྱས་པ་ཡིན་ན་ཤ་ལྔ་བདུད་རྩི་ལྔ་བྱིན་གྱིས་བརླབས་བྱས་ནས་ནང་གི་མཆོད་པ་ལ་ཆགས་པ་རེད། ཀ་ལིའི་ནང་དུ་ཇ་ཁུ་བླུགས་བྱས་ནས། འོ་དེ་ཤ་ལྔ་དང་བདུད་རྩི་ལྔ་ཡི་བྱིན་གྱིས་བརླབས་ནས་ནང་མཆོད་དུ་ང་རང་ཚོ་ཇ་ཁུ་ཞིག་བླུག་གི་འདུག་བ། འོ་དེ་བྱིན་གྱིས་བརླབས་ནས་ཕུལ་བ་ཡིན་ན་ནང་གི་མཆོད་པ་ཟེར་འདི་རེད། སྤྱིར་ན་བྱེད་ཀྱི་ཡིན་ན་དེ་ལྟ་བུ་ནི་ཤ་ལྔ་དང་བདུད་རྩི་ལྔའི་བྱིན་གྱིས་མ་བརླབས་ན་ཇ་ཡི་མཆོད་པ་དེ་ཕྱི་ཡི་མཆོད་པ་དེ་ཡིན་པ་རེད། ཕྱི་ཡི་མཆོད་པ་དེ་རེད། འོ་དེ་ཚོ་ཅུང་མཛེས་བཟོ་ཡོད་ཀྱང་ནང་མཆོད་ཀྱི་ཁོངས་སུ་བསྡུས་ནས་དགའ་བ་མེད་དོ་སྙམ་སྟེ། ནང་མཆོད་ཀྱི་བདུད་རྩི་རྒྱ་ཇ་ཁུ་བ་ལ་བྱ་རུ། གཅེས་སྤྲས་ཤིན་ཏུ་ཆེ་བ། མང་པོ་ཡི་ནང་མཆོད་ཀྱི་བདུད་རྩི་རྒྱ་ཇ་ཁུ་བ་ལ་མཛད་པ་ཡང་སྣང་ངོ། ཧོ་ཏི་ང་སོ། ནང་མཆོད་ཀྱི་བདུད་རྩི་དེ་ངོ་མ་བྱེད་ཀྱི་ཡིན་ན་ཆང་གིས་བྱེད་དགོས་ད་ཅི་རུ་བ། ད་ལྟ་དེ་དགའ་ལྡན་བཀའ་སྲོལ་ཡི་ཆང་རྒྱ་ཆེན་པོ་དེ་ཡིན་ན་སོ་སོ་ཐར་པའི་སྡོམ་པ་རྩ་བ་དེ་བསྟན་པའི་རྩ་བ་དེ་སོ་སོ་ཐར་པའི་སྡོམ་པ་ལས་མཐོ་བ་ཡིན་ཙང་ད་ཆང་ཟེར་མཁན་དེ་ཁྱོན་ནས་རྩྭ་ཡི་རྩེ་མོ་ཟེ་འབྲུ་སོགས་ཆགས་པ་ཙམ་ཡང་ནས་འཐུང་མི་ཆོག་གསུངས་བ།

ཆང་ཟེར་མཁན་དེ་བསྟེན་མི་ཆོག་ཟིན་ཏུ་སོང་བར་བ་ཆང་བསྟེན་མི་ཆོག། ཡང་གང་ཟག་ཁྱད་པར་གྱི་འགའ་ཤས་འགའ་ཤས་ལ་དམིགས་བསལ་བྱེད་ཅེ་ན་ཡང་ཆང་འཐུང་བ་བ་དེ་ནི་སྤོབས་པ་རྙེད་ཀྱི་དེ་འདྲའི་བསྡུ་བ་དེ་འདྲ་ཡོད་རེད་དེ་ཚོ་ག་རེ་རེད་ཟེར་ན་ཡིན་གཅིག་མིན་གཅིག་རྫས་འདི་བསྟེན་པ་ལ་དེ་ནི་སྤོབས་པ་རྙེད་ཐུབ་ཀྱི་ཡིན་དེ་འདྲ་ཀྱི་མཚམས་ལ་སླེབས་དུས་ཡིན་ན། ཨ་ནི་ཁོས་ཆང་འདི་འཐུངས་པས་ཡིན་ནས་ཐོབ་པ་ལ་དེ་ནི་ཁོ་ཡུམ་སྐོར་བ་ཁོ་གར་སོགས་པ་ཡིན་པ་དང། རྟོགས་པ་ཆགས་པ་ཅིག་གཉིས་རྒྱུ་ཡོད་པ་ཡིན་ཙང་དེ་དམིགས་བསལ་རེད་མ་གཏོགས་ཡོད་མ་ཡོད་མི་རུང་བ་དཔེར་ན་ཧ་མ་རྗེ་བཙུན་མི་ལ་སྐུ་མདུན་ལ། དེ་ནས་དྭགས་པོ་ལྷ་རྗེ། དྭགས་པོ་ལྷ་རྗེ་ནི་དབུས་པ་སྟོན་པ་ཟེར་གྱི་རེད་བ་དེ་དཀའ་ལས་ཞེ་དྲག་བརྒྱབ་ནས་ཕེབས་ནས་རྗེ་བཙུན་མི་ལ་མཇལ་དུས་སྐབས་ལ་ཧ་མ་ཨ་ནི་ཆང་ཀ་པ་ལ་གང་གནང་བ་རེད་བ། ཨ་ནི། དྭགས་པོ་ལྷ་རྗེ་གིས་ང་དགེ་སློང་ཡིན་ཟེར་ཁོ་རང་དགེ་སློང་སྡོམ་པ་སྔ་མ་དགེ་སློང་སྡོམ་པ་རེད། བཀའ་གདམས་པའི་དགེ་བའི་བཤེས་གཉེན་ཅིག་རེད།

བྱེད་ལོ། བྱེད་ཁྱི་གང་ཟག་དེ་ནི་དམིགས་པ་ཡག་པོ་བྱེད་མ་ཐུབ་ན། ཨ་ཁོ་ཤ་ལྔ་དང་བདུད་རྩི་ལྔ་རྩ་ནས་ཆགས་གི་མ་རེད། ཨོ་དེ་འདྲ་ཡོད་ས་ཡོད་ཡོད་འདི་ནི་དེ་ཟེར་དུ་འང། ཧོ་དགའ་ལྡན་བཀའ་བརྒྱུད་རིན་པོ་ཆེ་དེའི་བཀའ་སྲོལ་མཛད་པའི་དམ་པ་གོང་མ་བསྟན་པའི་རྩ་བ་སོ་སོ་ཐར་པ་ལ་གཅེས་སྤྲས་ཤིན་ཏུ་ཆེ་བ་ཟེར། བསྟན་པའི་རྩ་བའི་སོ་སོ་ཐར་པ་དེ་ལ་ཧ་ཅང་ནས་གཅེས་སྤྲས་བྱེད་དགོས་རེད་ཟེར་གཅེས་སྤྲས་ཟེར་དེ་རྩ་ཆེན་པོ་ཞེ་དྲག་བྱེད་ཅེས་ནས། བསྟན་པའི་རྩ་བའི་སོ་སོ་ཐར་པ་དེ་ལ་ཨ་ནེ་ཆང་ཆུང་ལག་པ་ཙམ་ཡང་འཆང་མི་ཆོག་ཡོད་རེད་བ། སོ་ཨ་མ་ཇོ་བོ་ཇི་པ་འདི་ཨ་ཏི་ཤ་ཀྱིས་སྔགས་བདག་མི་ཁྲིད་པ་ཆེན་པོ་ནི་གནས་ཡུལ་སྟོང་པ་རེད། སྔགས་བདག་མི་བྱེད་པ་ཆེན་པོ་ཟེར་ངེས་དེ་སངས་ཀྱིས་མི་ཁྱབ་པ་དཔལ་སངས་རྒྱས་ཀྱི་གོ་འཕོ་ཐོག་ཁ་ལ་ག་དེ་བ་དཔལ་ཟུང་འཇུག་གི་གོ་འཕོ་གཉིས་ཀྱི་དེ་འདྲ་ཡིན། ཁོང་སྤྱི་ཚོགས་དུ་ཅི་གནོད་ཅི་མ་བསྟན་ཞེ་ན་སྤྱི་ཚོགས་དུ་ཅི་གནོད་ཅི་མ། ཚིག་བཅུ་ཆོད་པ་དེ་ཕལ་གྱི་མི་རེད་ཚིག་བཅུ་ཆོད་པ་ལ་ཡིད་ཆེས་མི་བྱེད་ཚོང་ཡོད་ཆང་དོ་ཟེར་དགོས་རེད།

གྲངས་སུ་གཏོགས་པ་ཡིན་ཞེས་རྒྱ་ཇ་གྱི་བཏུང་བ་ཟེར་མཁན་དེ་ང་རང་ཚོ་རྒྱ་གར་དཔེ་འདི་ཙམ་སོགས་ལ་མ་གྲགས་པ་རེད། རྒྱ་གར་ནང་ལ་ཇ་ནི་མ་གྲགས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡ་ནས་ཇ་དེ་ལ་ཕྱིན་ཆོས་ཞིབ་ཀྱིས་གསུངས་བར་བ། བོད་ཀྱི་རབ་ཏུ་བྱུང་བ་རྣམས་ཀྱི་བསོད་ནམས་ཤིན་ཏུ་ཆེ་ཟེར་ང་ཚོ་རྒྱ་གར་ལ་དེ་འདྲ་དེ་ལྟ་བུ་ཡོད་མ་རེད། ཐུན་ཚོད་དུ་རུང་བ།

ཆུ་ཤིང་གི་འབྲས་བུ་དང། རྒྱ་ཤུག་དང། ཨ་ཤྭ་ཏྠ་དང། ཨུ་དུམ་བ་ར་དང། རྩུབ་འགྱུར་དང། དེ་ནས་རྒུན་ཆུ་དང། འབྲ་གོ་ཡི་བཏུང་བ་རྣམས་ནི་སྔོན་གྱི་དྲང་སྲོང་རྣམས་ཀྱིས་བསྔགས་ཞེས་བྱའི། ཐུབ་པས་གནང་བའི་ཐུན་ཚོད་དུ་རུང་བའི་བཏུང་བ་སོགས་སོ།

མཐོང། བྱ་སྲུལ་མ་ཡིན་ན་ནི་རག་རེད། སྲུལ་མ་མེད་པ་ཡིན་ན་ནི་ལྕགས་རྡོ་དཀར་པོ་ཞིག་མཐོང་ནས་འགྲོ་བ་ཡིན་ན་གཉིད་ཆུ་ནི་ཁུག་མ་རེད། ཡང་ལྷག་པར་དུ་ཡང་ངོ་ཚ་འོ་མ། དཔེ་ཆ་ད་ལྟའི་སྐོར་ལ་རྒྱ་ཡན་གོ་ཤེས་ཟིན་གྱི་ལ་མཚན་དཔེའི་དོང་ལྕགས་ཟིན་གྱི་རེད་ཚེ་ན་གོ། དགོང་ཟླ་ཉི་མ་ལྷག་མ་དེ་སྐོར་ནི་དོང་ལྕགས་ཚུན་ནི་གོ་ཞོག་ཀྱི་ཉི་མ་ཤར་ཚར་ནས་མ་གཏོགས་དོང་ལྕགས་བྲོས་མ་རེད། འོ་དེ་ཚོའི་སྐོར་ལ་ནི་གཉིད་ཞི་རག་ཁུག་རུ་བ། གཉིས་ཤི་དྲག་གོས། དེའི་གོ་ལ་ཉི་མའི་གོ་ལྕགས་ཁ་བོ་ཧྲིལ་བོ་ཅིག་ཐོངས་བྱུང་ལྕགས་ཁུ་ནང་བཞིན་རྒྱལ་གྱི་ཐོངས་འགྲོ་ཞུགས་ད། སེར་བུ་ཧྲི་ར་ཡོ་ར་ཁྱོད་གཉིས་ཁུག་མ། ལྕགས་ཁ་བོ་ཧྲིལ་བོ་ཅིག་ཐོངས་པ་ཡིན་ན། ཨོ་དེ་དགེ་བཅུ་ལ་འཇུག་པར་རིགས་པ་དོང་བ་སོགས་སྔོན་གྱི་ཡི་དམ་པ་མང་པོའི་ཡོན་ཏན་མང་པོ་མངའ་ཞིང། ལྷག་པར་དཔལ་ལྡན་ཨ་ཏིའི་ཤ། ཕྱི་དྲོ་ཐུན་ཚོད་དུ་མཐོང་ཐོས་རོལ་བའི་བརྒྱ་ཆ་སྟོང་བ་དེ་ལྟ་བུ་བོད་ན་ཡོད་པ། བོད་ཀྱི་རབ་ཏུ་བྱུང་བ་རྣམས་ཀྱི་བསོད་ནམས་རེ་ཆེ་ཞིག་ཅེས་མཉེས་མཉེས་མཛད་ཀྱིས། དེ་དཔལ་ལྡན་ཨ་ཏི་ཤས་ག་པར་མཛད་པ་རེད་ཟེར་ན་ཇོ་བོ་རྗེ་གདན་འདྲེན་ཞུས་བྱས་ནས་སྟོད་མངའ་རིས་ན་ཕེབས་ཏེ་ལྷ་བླ་མ་བྱང་ཆུབ་འོད་ཀྱིས་ལྷ་བླ་མ་བྱང་ཆུབ་འོད་ཀྱིས་རྟ་པ་སུམ་བརྒྱ་ཐམ་པ། གོས་དཀར་པོ་གོན་མཁན་གྱི་རྟ་པ་སུམ་བརྒྱ་ཐམ་པ་བཏང་ནས་ཇོ་བོ་རྗེ་གདན་འདྲེན་ཞུས་བྱས་ནས་དེའི་སྐབས་ནི་བོད་ཀྱི་ཇ་དེ་བཟོས་བྱས་ནས། ཇོ་བོ་རྗེ་གི་སྐུ་འཁོར་ཚང་མ་དང་བཅས་ལ་ནི་གསོལ་ཇ་དེ་ཕུལ་དུས་ཇོ་བོ་རྗེ་ཐུགས་མཉེས་པོ་ཞེ་དྲག་གནང། རྒྱ་གར་ལ་དེ་ལྟ་བུ་ཡོད་མ་རེད།

རྗེ་བཙུན་བླ་མ། རྗེ་བཙུན་རྩ་བའི་བླ་མ་མཉེས་ཕྱིར་འབུལ་རབ་བཞེས་བདེ་ཆེན་དགྱེས་པའི་ངང་ཉིད་ནས་ཐུགས་ཡིད་གཅིག་ཏུ་འདྲེས་པར་བྱིན་གྱིས་རློབས་ཞེས་གསུངས་གསུངས་པ་ལྟར་གྱིས་བྱིན་གྱིས་བརླབས་ནས་ཕུལ་བའི་མོས་པ་བྱའོ། ནང་མཆོད་འབུལ་ཚུལ་ནི་ཤ་ལྔ་དང་བདུད་རྩི་ལྔ་ལ་སོགས་པ་ནང་མཆོད་ཀྱི་རྫས་རྣམས་བསངས་སྦྱངས་ཅི་མཆིས་སྦྱང་རྟོགས་སྦར་གསུམ་གྱིས་བྱིན་གྱིས་བརླབས། སྙིང་ག་ནས་ལྷ་མོ་རོ་རྡོ་རྗེ་མ་གྲངས་མེད་པ་སྤྲུལ་ཏེ་ཐོད་པའི་བདུད་རྩི་རྒྱ་མཚོ་ནས་བཅུས་ཏེ། བླ་མ་ལྷ་ཚོགས་རྣམས་ལ་ཕུལ་བས་ཐུགས་རྒྱུད་ལ་ཟག་མེད་ཀྱི་བདེ་བ་ཁྱད་པར་བ་སྐྱེས་པའི་མོས་པ་བྱའོ། ཧོ། དེ་ལྟ་བུ་དེ་ནི་རོ། ལྷ་མོ་རོ། རྡོ་རྗེ་མ། ཧོ། དེ་འདྲ་ཐོད་པ་ལག་པ་ནི་ཐོད་པ་དཔག་ཏུ་མེད་པ་ཁྱེར་ཏེ་ཁྱེར་ཏེ་བརྒྱ་བྱ། བརྒྱ་བྱ་ནི་ལ་ཡར་བཅུས་བྱས་ནས་ཤ་ལྔ་བདུད་རྩི་ལྔ་དེ་ཚོ་བྱིན་གྱིས་རློབས། བྱིན་གྱིས་རློབས་བྱས་ནས་བླ་མ་ལྷ་ཚོགས་རྣམས་ལ་ཡར་ཕུལ་ནས་ནང་མཆོད་བཀུར་ཆོས་བཀུར་རེ་ཟེར། ཤ་ལྔ་ལ་ལྕགས་ཀྱུ་ལྔ་དང་བདུད་རྩི་ལྔ་ལ་སྒྲོན་མ་ལྔ་ཞེས་བརྗོད་པ་ཡིན་ཞིང་དེ་ལྟར་བརྗོད་པའི་རྒྱུ་མཚན་ཡང་ཤ་ལྔ་དང།

དེ་ནས་སྒྲོན་མ་ལྔ་པོ་ཟེར་ཡས་དེ་བདུད་རྩི་ལྔ་པོ་དེ་ལ་སྒྲོན་མ་ལྔ་ཟེར་ཡས་དེ་རང་གི་རྒྱུད་ལ་བདེ་སྟོང་གི་ཡེ་ཤེས་ལ་སོགས་པ་དེ་མྱུར་དུ་སྐྱེ་ཐུབ་ཀྱི་རེད་སོང་ཡིན་པ་རེད་འོད་གསལ་མྱུར་དུ་འཆར་ཐུབ་ཀྱི་རེད། དེ་ཡང། དངོས་གྲུབ་ཐམས་ཅད་གསལ་བར་བྱེད་པའི་དོན་ནོ། དེ་ཡང། གསང་རྫས་ཁྱད་པར་ཅན་དེ། དེ་དག་སྔགས་ཀྱི་བྱིན་རླབས་ཀྱི། བྱིན་རླབས་ཀྱི་སྒོ་ནས་ལོངས་སྤྱད་ན་རང་གི་རྡོ་རྗེ་ཡི་ལུས་རྟེན། དེ་ཉིད་འཕེལ་ཞིང་རྒྱས་པ་དང། ཨོ་དེ་ལྟ་བུ་ང་ཚོ་ནང་མཆོད་ཟེར་མཁན་འདི་བྱིན་གྱིས་བརླབས་ནས་སོ་སོ་ལོངས་སྤྱོད་པ་ཡིན་ན་བདུད་རྩི་རིལ་བུ་ལ་སོགས་པ་ཉི་མ་རེ་རེར་ཐེངས་མ་རེ་རེ་ཟ་དགོས་གསུངས་ཡོད་རེད་པ། བྱུང་ན་ཉི་མ་རེ་རེར་ཐེངས་མ་གསུམ། དེ་མ་བྱུང་ན་ཉི་མ་རེ་རེར་ཐེངས་མ་རེ་རེ། ཡང་ན་ནང་མཆོད་ལ་བདུད་རྩི་རིལ་བུ་ཅིག་སྨིན་པ་བྱེད་བྱས་ནས་ནི་རང་གིས་མྱོང་དགོས། བདུད་རྩི་མྱོང་བའི་རྣལ་འབྱོར་ཟེར་ཅེས་དང་བ་བདུད་རྩི་མྱོང་བའི་སྣོད་བཅུད་ཟིན། ཧོ་འདུག་སེ་བྱས་ནས་མྱོང་དགོས་དེ་བྱེད་པ་ཡིན་ན་རང་གི་ལུས་དེ་ཡར་འཕེལ་རྒྱས་པ་ཅིག་ཡོང་གི་རེད། ཡུན་རིང་པོར་གནས་ཐུབ་ཀྱི་རེད་ད་ཚེ་སྒྲུབ་ཡིན་ནའང་ནི་མཆོག་ཏུ་གྱུར་པ། གསེར་འགྱུར་འགྲུབ་ཡ་བཅུད་ལེན་འགྲུབ་ཡ་དེ་ཚོ་སྒང་ག་ནང་མཆོད་བྱེད་ལུགས་དེ་ཡོང་གི་རེད། ཡུན་རིང་དུ་གནས་པ་དང་རྫས་ཁྱད་པར་ཅན་དེ་དག་གིས་རྩ་རླུང་ཐིག་ལེ་རྣམས་བྱིན་གྱིས་བརླབས་ནས་ལས་སུ་རུང་སྟེ། རྡོ་རྗེ་ལུས་ལ་གནད་དུ་བསྣུན་པའི་རྫོགས་རིམ་ཟབ་མོ་ཡི་རྟོགས་པ་ཆོས་རྣམས་ཚེ་འདིར་ཐོབ་པའི་རྒྱུ་བྱེད་པས་ཤ་ལྔ་ལ་ལྕགས་ཀྱུ་ལྔ་དང་བདུད་རྩི་ལྔ་ལ་སྒྲོན་མ་ལྔ་ཞེས་བསྔགས་པ་ཡིན་ནོ། ལྕགས་ཀྱུ་དང་སྒྲོན་མའི་དོན་དེ་ལྟར་ཤ་ལྔ་དང་བདུད་རྩི་ལྔ་གཉིས་ཀ་ལ་འཇོག་ཅིང་ཐ་སྙད་དེ་ལྟར་བདེ་མཆོག་གི་བཤད་རྒྱུད་སྡོམ་འབྱུང་ལས། ཤ་དང་ཚིལ་དང་དེ་བཞིན་ཁྲག། མཁས་པ་ཡིས་ནི་བཟུང་བར་བྱ། སྒྲུབ་པོ་དངོས་གྲུབ་འདོད་པ་ཡིས་ལྕགས་ཀྱུ་ལྔ་ནི་ཇི་སྙེད་པའང་དེ་ནི་བསྲེ་བ། དེ་ནི་བསྲེས་པ་གཙོར་བྱས་པས་བྱས་ཏེ་ཡང་དག་རྙེད་ན་བཟུང་བ་ལང་ཤ་དང་རྟ་ཤ་དང། གླང་པོའི་ཤ་དང་དེ་བཞིན་དུ་མི་ཡི་ཤ་དང་ཁྱི་ཡི་ཤ། མཁས་པ་ཡིས་ནི་བཟུང་བར་བྱ། རྡོ་རྗེ་སེམས་དཔའ་གང་གསུངས་པའི་སྒྲོན་མ་ལྔ་ཞེས་གྲགས་པའོ། ཞེས་རྫས་རྣམས་ཀྱི་ངོས་འཛིན་དང་དེ་དག་ལ་ལྕགས་ཀྱུ་ལྔ་དང་སྒྲོན་མ་ལྔ་ཞེས་གསལ་བར་གསུངས་སོ། སློབ་དཔོན་ཨ་བྷ་ཡ་ཀ་ར། མན་ངག་སྙེ་མ་ལས་ཀྱང་དེ་རྣམས་ལྕགས་ཀྱུ་བཞིན་དུ། མངོན་པར་འདོད་པའི་དོན་ཉེ་བར་བྱེད་པའི་ཕྱིར་ན་ལྕགས་ཀྱུ་རྣམས་ཞེས་བྱའོ། སོ་སོའི་མངོན་པར་འདོད་པའི་དོན་སྒྲུབ་ཐུབ་པ་ཡིས་ལྕགས་ཀྱུ་ཟེར་མིང་བཏགས་པ་རེད། ཡེ་ཤེས་ལྔ་རྣམས་ནི་ཤིན་ཏུ་རྣམ་པར་དག་པའི་ཡེ་ཤེས་ལ་སོགས་པ་རྣམས་སོ། དེ་ཉིད་ཀྱི་ཕྱིར་དེ་རྣམས་དོན་ཆེན་པོ་ཡི་བྱ་བ་ནུས་པའི་ཕྱིར་ན་ཡེ་ཤེས་ཆེན་པོའོ། རྣམ་པ་དེ་ལྟ་བུ་ཡེ་ཤེས་ཀྱི་རང་བཞིན་དེ་བཞིན་གཤེགས་པ་ལྔ་ཉིད་དུ་མོས་པ་རྣམས། མོས་པ་རྣམས་ནི་སྒྲོན་མ་ལྔ་རྣམས་དང་ལྕགས་ཀྱུ་ལྔ་རྣམས་སོ་ཞེས་རྫས་དེ་དག་ཡེ་ཤེས་ལྔ་ཡི་བདག་ཉིད་དང། དེ་དག་ལ་ལྕགས་ཀྱུ་ལྔ་དང་སྒྲོན་མ་ལྔ་ཞེས་གསལ་བར་གསུངས་སོ། ནང་མཆོད་ཀྱི་རྫས་ཤ་ལྔ་དང་བདུད་རྩི་ལྔ་པོ་དེ་དག་དངོས་སུ་ཚང་བར་མ་གྱུར་ནའང་འདུས་པའི་རྩ་རྒྱུད་ལེའུ་བཅུ་དྲུག་པ་ལས། གསལ་བར་གསུངས་པ་ལྟར་བདུད་རྩི་རིལ་བུ་ཚུལ་བཞིན་དུ་བསྒྲུབས་ནས། རིལ་བུ་དེ་ནི་ནང་མཆོད་ཀྱི་སྒྲུབ་གཞི་ཆང་ལ་སོགས་པ་བཏབ་པས་ཀྱང་ཤིན་ཏུ་རུང་ཞིང། དེ་ཡང་མ་གྲུབ་ན་སྒྲུབ་གཞི་ཆང་ཙམ། དེ་ཡང་དགག་དགོས་ཀྱི་དབང་གིས། གཏོང་མ་བདེ་ན་རྒྱ་ཇ་ཡི་ཁུ་བ། ཐ་ན་ཆུ་ཙམ་གྱིས་ཀྱང་རུང་བར། མན་ངག་སྙེ་མ་ལས་གསུངས་ཟེར། སོ་སོའི་དམིགས་པ་རྒྱབ་པ་ཡིན་ན་ནང་མཆོད་ནང་ཆུ་ཅིག་བླུགས་བྱས་ན་འགྲིག་གི་རེད། ཆུ་ཅིག་བླུགས་པ་ཡིན་ན་དམིགས་པ་ཡག་པོ་བྱེད་པ་ཡིན་ན་དེ་ནི་ཤ་ལྔ་དང་བདུད་རྩི་ལྔ་ཡིས་བྱིན་གྱིས་རློབ་པའི་བདུད་རྩི་རིལ་བུ་བླུགས་རྒྱུ་འགྲིག་གི་རེད་གསུངས་ཡོད་པ་རེད། སྒྲུབ་གཞི་གང་ཡིན་ཡང་དེ་ཉིད་ཤ་ལྔ་དང་བདུད་རྩི་ལྔ་ཡིས་མོས་པ་བྱས་ནས། སྒྲུབ་རུང་བར་འདུས་པའི་རྩ་རྒྱུད་ལས་ཤ་རྣམས་ཐམས་ཅད་མེད་ན་ཡང་ཐམས་ཅད་བསམས་པས་རྣམ་པར་བརྟག། ཤ་ལ་སོགས་པའི་དངོས་སུ་མེད་པ་ཡིན་ནའི་བསམ་པའི་སྒོ་ནས་ཕར་བཏགས་བཞག་ན་འགྲིག་གི་རེད། ཞེས་གསལ་བར་གསུངས་སོ། དེ་ལྟར་ནང་མཆོད་ཚུལ་བཞིན་དུ་བསྒྲུབས་ནས། བླ་མ་ལྷ་ཚོགས་ལ་ཕུལ་བ་ནི་ཤིན་ཏུ་བསྔགས་ཏེ་འདུས་པའི་རྩ་རྒྱུད་ལེའུ་བཞི་པ་ལས་བཤང་གཅི་ཁུ་བ་ཁྲག་ལ་སོགས། ལྷ་རྣམས་ལ་ནི་དབུལ་བར་བྱ། དེ་ལྟར་བྱས་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་གྲགས་ཆེན་མཉེས་ཞེས་དང། རྩ་རྒྱུད་ལེའུ་བརྒྱད་པ་བླ་མ་མཆོད་པའི་སྐབས་སུ་ཡང། བདག་པོའི་ཕྱག་རྒྱར་མཉམ་བཞག་ནས། སངས་རྒྱས་དཀྱིལ་འཁོར་དབུལ་བར་བཏགས། འདོད་ཆགས་བློ་ཅན་སངས་རྒྱས་ལ་རེག་པའི་སྦྱོར་བ་དབུལ་བར་བྱ། ནམ་མཁའ་དབྱིངས་ཀྱི་དབུས་གནས་པར་དཀྱིལ་འཁོར་བཀོད་པ་བསྒོམ་པར་བྱ། དེ་བཞིན་གཤེགས་པ་བདག་གི་ལུས་བླ་མ་བཤང་དང་གཅི་བས་མཆོད། བླ་མ་བཤང་དང་གཅི་བས་མཆོད། ཞེས་ཞེས་བླ་མ་ལ་ནང་མཆོད་དང། གསང་མཆོད་གཉིས་འབུལ་བ་གསལ་བར་གསུངས་སོ། ཇི་ལྟར། འབུལ་བའི་ཚིགས་བཅད་ནི་བཤད་རྒྱུད་རྡོ་རྗེ་འཕྲེང་བ་ལས་གསུངས་པ་གསང་འདུས་ཀྱི་དཀྱིལ་ཆོག་ཏུ། བདུད་རྩི་ལྔ་ཡི་བཟའ་བ་ནི་སྔགས་དྲུག་བཀོད་བྱས་དེ་ཉིད་མཆོག། དཀྱིལ་འཁོར་མཆོད་པ་རྒྱས་པར་ཚིག་ཐུགས་ནི་བརྩེ་བས་ཉེར་དགོངས་ཏེ་མགོན་པོ་མཆོད་པ་དེ་བཞིན་བཞེས་ཞེས་གསུངས་པའི་དོན་གདམས་ངག་སྒྲའི་བསྐུལ་པའོ།

སྔགས་ཀྱི་དབང་ཞུས་པ་ཡིན་ན་ཚོགས་འཁོར་དེ་ཡང་ནས་ཡང་དུ་བྱས་པ་ཡིན་ན་ཞེ་དྲག་ཕན་པོ་ཡོད་རེད། ཚོགས་ཀྱི་མཆོད་པ་ཟེར་མཁན་དེ་དམ་ཚིག་ཉམས་ཆག་སྐོང་མཁན་དེ་དེ་རེད། དཔའ་བོ་དང་མཁའ་འགྲོ་ལ་སོགས་པ་ཚོ་མཉེས་པར་བྱེད་མཁན་དེ་ཚོགས་ཀྱི་མཆོད་པ་དེ་རེད། ལྷག་པར་འདུས་པའི་ལེའུ་བཅུ་དྲུག་པ་ལས། ཚོགས་འཁོར་བྱ་ཚུལ་དང་ཚོགས་འཁོར་ཚུལ་བཞིན་དུ་བྱས་ན་དངོས་གྲུབ་མྱུར་དུ་ཐོབ་པར་གསུངས་དེ་ཡི་དོན་བཤད་རྒྱུད་རྡོ་རྗེ་ཕྲེང་བ་ལས་ཚོགས་འཁོར་བྱ་ཚུལ་རྒྱས་པར་གསུངས་ལ། ཚོགས་འཁོར་བྱ་བའི་ཚུལ་ལ་ཚོགས་རྫས་ཇི་ལྟ་བུ་ཞིག་དགོས་པ་དང། ཚོགས་ཀྱི་རྡོ་རྗེ་སློབ་དཔོན་དང་ལས་ཀྱི་རྡོ་རྗེ་དང། ཚོགས་པ་རྣམས་སོ་སོ་ཡི་མཚན་ཉིད་ཇི་ལྟ་བུ་དགོས་པ་དང། བྱ་བའི་དུས་དང་ཇི་ལྟར་བྱེད་པའི་ཆོ་ག་ལ་སོགས་པ་རྒྱས་པར་གསང་བ་འདུས་པའི་བཤད་རྒྱུད་རྡོ་རྗེ་ཕྲེང་བ་དང་བདེ་མཆོག་གི་བཤད་རྒྱུད་སྡོམ་འབྱུང་དང། མཁའ་འགྲོ་རྒྱ་མཚོ་སོགས་ལས་འབྱུང་ཞིང། ལྷག་པར་མཁའ་འགྲོ་རྒྱ་མཚོ་ལས་རབ་ཏུ། ཉི་མ་རེ་རེ་ལ་ཡང་ཚོགས་འཁོར་བྱ་བ་དང། དེ་མ་ཐུབ་ན་ཟླ་བ་རེ་རེ་ཡི་ནང་དུ་བྱ་བ་དང། མ་མཐའ་ཡང་ལོ་རེ་རེ་ཡི་ནང་དུ་ཚོགས་འཁོར་རེ་རེ་བྱ་དགོས་པ་དམ་ཚིག་ཡིན་པར་གསུངས་སོ། བ་དེ་མ་རྒྱུད་ཀྱི་དངོས་སུ་ཉིད་དུ་ཞུ་ཚར་སོང་ན་མ་མཐའ་མ་མཐའ་ཡང་ནི་ལོ་གཅིག་ལ་ཚོགས་འཁོར་གཅིག་མ་བྱས་ན་ཚང་འགྲིག་པ་མ་རེད། དེ་ལས་དྲག་ཟེར་ན་ཟླ་བ་རེ་ལ་ཚོགས་འཁོར་རེ་རེད། དེ་ལས་དྲག་ཟེར་ན་ཡར་ངོ་མར་ངོ་གི་ཚོགས་འཁོར། དེ་ལས་དྲག་ཟེར་ན་ཉི་མ་རེ་ལ་ཚོགས་འཁོར་རེ་ཕུལ་དགོས་རེད། ཚུལ་དེ་ལྟར་ཞིབ་པར་བཀོད་ན་ཡི་གེ་ཧ་ཅང་མང་པོར་འགྱུར་བས་བྲི་མ་ནུས་ཤིང་ཉེ་བར་མཁོ་བའི་ཚོགས་འཁོར་གྱི་ཆོ་ག་བྱ་ཚུལ་མདོར་བསྡུས་ཤིག་བཀོད་ན་ཚོགས་རྫས་བཟང་ཞིང་གྱ་ནོམ་པ།

གནས་ནོར་རྡོ་རྗེ་ཕོ་འདྲ་ཆེ་བསྐོར་གསུང་ཆོས་ཀྱི་རྒྱ་མཚོ་འབར། ལོངས་སྤྱོད་ལྡན་ཀུན་དཔལ་ཐོག་ཏུ་སྤྱོད་ནོར་སྤོ་བོ་སྤོ་མོ་ངོ་མ་དང་འཁྲུལ་པའི་མེ་ཡོད་མེད་དག་པ་རང་བྱུང་འབའ་ཞིག་གོ་བཞིའི་གནས་བྱིན་གྱིས་རློབས། དེ་ནས་ཚོགས་རྫས་ནོར་ནོར་མཆོད་ལྟར་བྱིན་གྱིས་རློབས། བྱིན་ལོ། ནོར་མཆོད་བྱིན་ལོ་ལྟར་སྲ་བརྐྱང་ཅི་མཆིས་བྱིན་གྱིས་རློབས། དེ་ནས་ཚོགས་མཆོད་དངོས་གཞི་ནི།

སྟོང་ཉིད་སྔོ་སོགས་སུ་རྟོགས་ཚར་གྱིས། སྟོང་ཉིད་སྔོ་སོགས་སུ་རྟོགས་ནས་ས་དང་པོ་ཡེ་ཤེས་ལས་འདས་ཏེ་ཁྱེད་ཀྱིས་མཁའ་འགྲོ་མ་དེ་ཚོ་ལྷན་སྐྱེས་ཀྱི་མཁའ་འགྲོ་མ། འོག་ཏུ་ཟིན་ནས་གཞན་གྱི་སྔགས་ཀྱིས་ལྷན་སྐྱེས་བསད་དེ་དེ་ཡིན་པ་རེད། ཕུ་ཉག་སྲང་གཅིག་མི་ཆོད་པར་བློ་ཡིས་བཀྲུས་ནས་བཀྲུས་ཤིག། དེ་སྲང་གཅིག་ནང་ནས་ཀྱང་གཙོ་བོ་སྔགས་སྐྱེས་ཀྱི་སྣོད་འཇུ་མེ་རི་པད་མ་ཅན་དང་དོང་སྐྱེས་མ་དང། བློན་པོ་སྐྱེས་མ་དང་རི་དྭགས་སྐྱེས་མ་སོགས་བཞི་དཔག་ཏུ་མེད་པར་བཀྲུས། རང་གི་གཉིས་ཀ་ནི་གཙོ་བོ་སྔགས་སྐྱེས་ཀྱི་མཁའ་འགྲོ་མ། སྔ་རྗེས་ཀྱི་མཁའ་འགྲོ་མ་སྲིང་ཡིན་ཏེ་ང་སོགས་མི་ཡི་ལུས་ཏེ། མི་ཡི་ལུས་ཏེ་ཐོག་ལེ་གཉིས་ཀྱང་འོང་སྟེ་མི་ཡི་ལུས་ཏེ་ལྕི་བ་ལ་ནི་མི་ཡི་ལུས་ཏེ་ཡིན་པ་ལ་དེ་ལྕེའི་རིགས་ཀྱི་སྣོད་བཅུད་བར་དོ་ལྷས་དེ་ཁྱེད་དེ་འདྲ་སྔགས་ཉམས་སུ་བླངས་ནས། བླ་མེད་ཀུན་འདུས་དབང་ནོམ་པར་བཏབ་པ་ཞུས་དབང་ནོམ་པར་བཏབ་པ་ཞུས་ནས་དམ་ཚིག་ཏུ་འདོམས་པ་ལ་ཚུལ་བཞིན་དུ་གནས་ནས། ཨ་ད་ཨ་ན་ཞེས་ལྕེའི་རིགས་ཀྱི་སྣོད་བཅུད་ཉམས་སུ་ལེན་དེ་ཁྱེད་དེ་གང་གཱ་སྔ་རྗེས་ཀྱི་མཁའ་འགྲོ་མ་སྲིང་སྟེ། སྔ་རྗེས་ཀྱི་བུ་གཉའ་སྲིང་དེ་རེད། ད་སྔགས་སྐྱེས་ཀྱི་ཕོ་ཉ་དེ་དེ་ལྟ་བུ་དེ་རང་གི་སྙིང་ག་ནས་དཔག་ཏུ་མེད་པར་སྤྲུལ་ནས། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཐུགས་ཀ་ནས་རྒྱལ་བ་རྡོ་རྗེ་འཆང་རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ་ཞེས་ཡོད་རེད་པ་རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ་དེ་ལ་ཡར་ཐིམ། རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ་དེ་ལ་ཐིམ་པ་ལ་བརྟེན་ནས། རྒྱལ་བ་རྡོ་རྗེ་འཆང་རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ་སྙོམས་པར་ཞུགས་སྙོམས་པར་ཞུགས་ནས་ལྷན་སྐྱེས་ཀྱི་བདེ་བ་སྐྱེས། ལྷན་སྐྱེས་ཀྱི་བདེ་བ་དེ་སྟོང་པ་ལ་སྦྱར་ཏེ་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་དེ་ཉིད། ཚོགས་ཞིང་གི་ལྷ་ཚོགས་དེ་ལ་ཚང་མ་ཐམས་ཅད་ལ་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་རྒྱུད་ལ་སྐྱེས་སོང་བསམས་སོ་རམ་ཅི། ཨོ་དེ་དྲན་ཡས་དེ་ཡིན་ན། གསུམ་པ་ཤེར་དབང་དང་འབྲེལ་བའི་མཆོད་པ་སེམས་ཅན་གྱི། ཨ་ཏོ་ཟེར་ནས་སྔགས་སྐྱེས་ཀྱི་མཁའ་འགྲོ་མ་ལ་ཡང་པད་མ་ཅན་དང་དུང་ཅན་མ་དང་གླང་པོ་ཅན་མ་དང་རི་དྭགས་ཅན་མ་ཟེར་མཁན་དེ་ཡོད་རེད།

ཆགས་པའི་མིག་གིས་ལྟ་ཞིང། རིན་པོ་ཆེའི་རྒྱན་དུ་མ་དང། ལྷག་པར་དུ་མུ་ཏིག་གི་ཆུན་པོ་འཕྱང་བ། དེ་ནས་ནུ་མ་རྒྱས་ཤིང་སྦས་ལ། ནུ་མ་སྦས་ཤིང་རྒྱས་ལ་བར་དོག་པ། བར་མཚམས་བར་ལ་སྤུ་སུ་དོག་པོ་ཡོད་མཁན། དེ་འདྲ་ཡིན་པ་རེད་གོས་བཅང་སེ་བཀྲུ་ཞིག། རོ་མས་བརྫིས་པར་བསྟོད་པ། རྡོ་རྗེ་གླུ་དབྱངས་སྙན་པར་སྒྲོག་པ། ལུས་ལས་ལྷན་ཅིག་སྐྱེས་པའི་དྲི་བཟང་བྲོ་བ། སྦྲང་རྩི་ལྟ་བུའི་རོ་ལྔ་ཡི་མཆོག་དང་ལྡན་པ། རེག་བྱ་འཇམ་པ་སྐེད་པ་ཤིན་ཏུ་ཕྲ་བ། ལྟེ་བ་ཡངས་ཤིང་གཡས་སུ་འཁྱིལ་བ་རོ་སྨད་དང་གདོང་བཏུལ་བ། འགྲོས་དལ་ཞིང་སྒེག་པ། འདོད་པའི་སྒྱུ་རྩལ་དྲུག་ཅུ་རྩ་བཞི་ལ་མཁས་པ། སྒྱུ་མ་མཁན་གྱིས་སྤྲུལ་པའི་བུད་མེད་རིན་པོ་ཆེ་ལྟར། སྣང་ལ་རང་བཞིན་མེད་པའི་ནམ་མཁའི་ཁམས་གང་བ་སྤྲུལ་ཟེར་སྣང་ལ་རང་བཞིན་མེད་པ། དེ་ལྟ་བུ་ནི་མཛེས་པའི་རྒྱན་ཐམས་ཅད་ཀྱིས་མཛེས་པ་དེ། སྣང་བ་ཡིན་པར་བྱས་ལ་རང་བཞིན་གྱིས་མ་གྲུབ་པ། རང་ངོ་ནས་མ་གྲུབ་པ། འོ་དེ་ལྟ་བུ་ཅིག་སྤྲུལ་བྱས་ནས། དེ་ཐམས་ཅད་ཚོགས་ཞིང་གི་གཙོ་བོ་བླ་མ་ཐུབ་དབང་རྡོ་རྗེ་འཆང་ཆེན་པོའི་ཡུམ་རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ་ལ་ཐིམ། དེ་ཡི་རྐྱེན་གྱིས་ཐུགས་རྒྱུད་ལ་ལྷན་སྐྱེས་ཀྱི། བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་ཁྱད་པར་ཅན་འཁྲུངས་པས་མཉེས་ཤིང་ཚིམ་ཟེར། ཡེ་ཤེས་ཁྱད་པར་ཅན་འཁྲུངས་པར་དམིགས་པ་བྱེད་པའི་དབང་པོ་རེད། ངོ་མ་བྱེད་ཀྱི་ཡིན་ན།

དྲན་པས་མྱུར་དུ་བླང་བ་ལྟར་ཟེར་ཡས་འདུག་པ་དེ་ས་རལ་གྲི་འཕྲུལ་འཁོར་ཟེར་མཁན་དེ་མཛུབ་གུ་གཅིག་ལ་ད་རྩལ་སྦྱངས་སྦྱངས་བྱས་ནས་རལ་གྲི་འཕྲུལ་འཁོར་མཛུབ་གུ་གཅིག་ལ་བསྐོར་དུས་བསྐོར་བ། བསྐོར་དུས་བསྐོར་ལ་ཁོ། ཕྱི་རོལ་གྱི་མདའ་ག་ཚོད་རྒྱབ་པ་ཡིན་ནའི་རལ་གྲི་གིས་ཕར་དུམ་བུ་དུམ་བུ་བཅད་བྱས་ནས་སོ་སོ་ལ་ཁྱོན་ནས་ཟུག་མ་ཐུབ་པ། འོ་དེ་འདྲའི་ཆགས་པ་རེད་རལ་གྲི་འཕྲུལ་འཁོར་ཟེར་མཁན་དེ་དེ་ཡིན་པ་རེད། འོ་དེ་འདྲའི་སྒྱུ་རྩལ་བྱེད་ཡུལ་གྱི་མི་འདྲ་བའི་ནང་ཡོད་ལ་ཟེར་དུས་བསྡུ་བ་ལོ་ནི་བཞི་པའི་སྒྱུ་རྩལ་དྲུག་ཅུ་རྩ་བཞི་ཟེར་གྱི་རེད། ད་ལྟ་འདིར་གསུངས་པ་དེ་ནི་འདོད་ཆགས་ཡར་འཕེལ་གྱི་སྒྱུ་རྩལ་དྲུག་ཅུ་རྩ་བཞི་དེ་རེད། འདིར་གསུངས་པའི་སྒྱུ་རྩལ་ནི། ལུགས་ཀྱི་བསྟན་བཅོས་ལས། ལུགས་ཀྱི་བསྟན་བཅོས་ལས་ཁྲི་ཐབས་ཀྱི་སྒྱུ་རྩལ་ཞེས་པ་དང་རྣམ་པ་འདྲ་བར་འདོད་པའི་སྒྱུ་རྩལ་ཡིན་ལ། དེ་ཡང་རྡོ་རྗེ་མཁའ་འགྲོ་ཡི་འགྲེལ་པ་ལས་འཁྱུད་པ་དང། ད་ཡབ་ཡུམ་གཉིས་འཁྱུད་པ། ལྷ་ཡབ་ཡུམ་གཉིས་འཁྱུད་པ་དང་འོ་བྱེད་པ་དང་སོས་འདེབས་པ་དང། སེན་མོས་འདེབས་པ་དང་ཡང་དག་པར་སྤྱོད་པ་དང་སིད་ཀྱི་སྒྲ་སྒྲོག་པ་དང། སྐྱེས་པའི་བྱ་བ་བྱེད་པ་དང་སྟེང་དུ་སྡོད་པ་སྟེ་སྒྱུ་རྩལ་གྱི་གཙོ་བོ་བརྒྱད།

འཁྱུད་པའི་སིད་ཀྱི་སྒྲ་སྒྲོགས་པ། འཁྱུད་པའི་སྐྱེས་པའི་བྱ་བ་བྱེད་པ། འཁྱུད་པའི་སྟེང་དུ་བཟློག་པ། ཅེས་བརྒྱད། འོ་བྱེད་པ་དུ་ལས་དག་ན་བརྒྱད། བརྒྱད་བརྒྱད་ནི་དྲུག་ཅུ་རྩ་བཞི་ཟེར་དེ་ཡིན་པས་དྲུག་ཅུ་རྩ་བཞི། དེ་དག་གི་སྤྱིའི་རྒྱུ་རུ་མྱོང་ན་རྣལ་འབྱོར་པ་རྣམས་ཀྱི་སྒྱུ་རྩལ་དེ་ཡི་མཐུ་ལས། སྒྲུབ་པ་པོ་ལ་ལྷན་སྐྱེས་ཀྱི་བདེ་ཆེན་ཁྱད་པར་དུ་འཕགས་པ་རྣམས་རྣམ་པ་དུ་མ་སྐྱེད་པར་བྱེད་ལ། ལྷན་སྐྱེས་ཇི་ཙམ་འཕེལ་བ་ཙམ་དུ་སྤྲོས་པའི་མཐའ་ཐམས་ཅད་དང་བྲལ་བའི་གནས་ལུགས་སྟོང་པ་ཉིད་ཀྱི་འཛིན་སྟངས་ཇེ་འཕེལ་དུ་འགྲོ་ཞིང། དེ་ཇི་ལྟར་འཕེལ་བ་ཙམ་དུ་འཁོར་བའི་རྩ་བ་བདག་འཛིན་བག་ཆགས་དང་བཅས་པ་མྱུར་དུ་གཅོད་ནས་འཚང་རྒྱ་བ་ལ་ཆེས་མྱུར་བ་ཡིན་ནོ། འོ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ཆེས་མྱུར་བའི་ཆེད་དུ། སྒྱུ་རྩལ་དྲུག་ཅུ་རྩ་བཞི་ལ་སོགས་པ་ལ་མཁས་པའི་ཕོ་ཉ་དེ་ཚོ་བསྟེན་དགོས་ཡོད་དེ་དེ་རེད། དེའི་ཕྱིར་དེ་ལ་ཕོ་ཉ་ཞེས་བརྗོད་དོ། སྒྱུ་རྩལ་དེ་དག་དང་ལུགས་ཀྱི་བསྟན་བཅོས་ནས་བཤད་པ་ནི་རྣམ་པ་མི་འདྲ་བ་ཙམ་ཡིན་གྱི་དོན་ནི་གཏན་ནས་མི་འདྲ་སྟེ་རྣམ་པ་འདྲ་བ་ཙམ་ཡིན་གྱི

བདེ་བ་ཆེན་པོའི་ཡེ་ཤེས་ངང་བརྗོད། བདེ་བ་དེ་སྟོང་པ་ཉིད་པས་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་ལ་བརྗོད་ཅེ་ན་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་དེ་ཡིན་ན་འཁོར་བའི་རྩ་བ་མ་རིག་པ་དེ་བས་ལས་སླ་པོ་བྱས་ནས་སྤང་ཐུབ་པ་རེད། ཨོ་ཏོ་ཟེར་ཉོན་མོངས་སྤོང་བའི་ཐོག་ཡིན་ཟེར་དེ་ཡིན་པ་རེད་དེ་ཡང་ཕར་ཕྱིན་ཐེག་པ་ནི་རྫོགས་སྨིན་སྦྱང་གསུམ་གྱི་ནུས་པ་ཡོངས་སུ་མ་རྫོགས་པར་ཉོན་མོངས་སྤོང་བ་ལ་ཆིག་དྲིལ་དུ་བྱ་མི་རུང་ཞིང། བསོད་ནམས་བསགས་པ་ལ་ཡང་གཙོ་བོ་རང་འབད་དགོས་ལ། བསོད་ནམས་བསགས་པ་ལ་གཙོ་བོ་འབད་དགོས་ལ། བླ་མེད་ཀྱི་ཐེག་པ་དེ་ནི་ཉོན་མོངས་སྤོང་བ་ལ་ཆིག་དྲིལ་བྱས་ཆོག་པའི་བཀའ་ཡོད་དེ། དེ་ཡང་སྲིད་པ་མཐའ་དག་མེ་འབར་བའི་ཀློང་ལྟར་མཐོང་ནས་གཏིང་ནས་ཞེན་པ་ལོག་པའི་ངེས་འབྱུང་ཤུགས་དྲག་པ་དང་མཁའ་ཁྱབ་ཀྱི་མ་གྱུར་རྣམས་སྲིད་མཚོ་ཉམ་ངར་ལྷུང་བ་མཐོང་ནས་དེ་ནས་འདོན་པ་ལ་ཤིན་ཏུ་རིངས་པར་བྱེད་པའི་བྱང་ཆུབ་ཀྱི་སེམས་ཤུགས་དྲག་པ་དང་མཚན་འཛིན་གྱི་དམིགས་གཏད་རྡུལ་ཙམ་ཡང་མེད་པར་བཤིག་ནུས་པའི་ཟབ་མོ་དབུ་མའི་ལྟ་བ་རྒྱུད་ལ་སྐྱེས་ཤིང། རིམ་པ་དང་པོ་ཡི་རྣལ་འབྱོར་མཐར་ཕྱིན་ཅིང་རིམ་པ་གཉིས་པའི་ཡང་དབེན་གསུམ་ལས་མཐར་ཕྱིན་པའི་སྐབས་སུ། བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་ཉིད་ལ་ཆིག་དྲིལ་དུ་བྱས་ནས་སྐྱོང་ཆོག་པའི་བཀའ་ཡོད་པར་རྒྱུད་དང་གྲུབ་ཆེན་གྱི་གཞུང་མང་པོ་དང། ལྷག་པར་རིམ་ལྔ་ཡི་དོན་འགྲེལ་སྤྱོད་བསྡུས་སྒྲོན་མེར་ལམ་གྱི་གོ་རིམ་ངེས་པ་བཅས་ཇི་ལྟར་བཤད་པ་དེ་བཞིན་དུ་སྔོན་དུ་བཏང་ནས་སེམས་དབེན་མཐར་ཐུག་པའི་ཡེ་ཤེས་སྐྱེ་བ་ལ་མངོན་དུ་ཕྱོགས་པ་ན་འོད་གསལ་ལྷན་ཅིག་སྐྱེས་པའི་ཡེ་ཤེས་ལ་ཆིག་དྲིལ་དུ་བྱས་ཆོག། ཆིག་དྲིལ་དུ་སྐྱོང་བ་སོགས་སོ། ཧོ། དེ། སྤྱི་བཏང་ཡང་ནི་ང་རང་ཚོ་ཕ་རོལ་ཏུ་ཕྱིན་པའི་ལུགས་བྱེད་ཀྱི་ཡིན་ན། ཕ་རོལ་ཏུ་ཕྱིན་པའི་ལུགས་བྱེད་ཀྱི་ཡིན་ན་ནི་རྫོགས་སྨིན་སྦྱང་གསུམ། རྫོགས་སྨིན་སྦྱང་གསུམ་གྱི་ནུས་པ་ཡོངས་སུ་མ་རྫོགས་ཀྱི་བར་དུ་ཉོན་མོངས་སྤོང་བ་ལ་ཆིག་སྒྲིལ་བྱེད་ཀྱི་མ་རེད། ཕར་ཕྱིན་ཐེག་པ་བྱང་ཆུབ་སེམས་དཔའ་སོགས་ཀྱིས་ནི་རྫོགས་སྨིན་སྦྱང་གསུམ་ཟེར་ཡས་དེ་སེམས་ཅན་གྱི་དོན། སེམས་ཅན་གྱི་ཨེ་ནི་སེམས་ཅན་སྨིན་པར་བྱེད་པ། སེམས་ཅན་སྨིན་པར་བྱེད་པ། སངས་རྒྱས་ཀྱི་ཞིང་སྦྱོང་བ་སྨོན་ལམ་ཡོངས་སུ་རྫོགས་པ། འོ་དེ་ཟེར་བ་དེ་གསུམ་པོ་དེ་མ་རྫོགས་ཀྱི་བར་དུ་ཉོན་མོངས་ལ་ཆེད་གཏད་བྱེད་བྱས་ནས་ནི་ཆེད་མངགས་གཏད་བྱས་ནས་སྤང་བྱ་གཙོ་བོ་བྱེད་ཀྱི་མ་རེད། སྤང་བྱ་གཙོ་བོ་དེ་ག་རེ་བྱེད་ཀྱི་རེད་ཟེར་ན་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཡས་ལ་ཤེས་སྒྲིབ་དེ་སྤང་བྱ་གཙོ་བོ་བྱེད་ནས་སྤང་དགོས་རེད། ཉོན་མོངས་པ་དེ་ལ་ནི་ཆེད་མངགས་ཀྱིས་ནི་སྤང་བྱ་གཙོ་བོ་བྱེད་ཀྱི་མ་རེད་ཁོ་ཞར་དང་ཞོར་ལ་སྤང་འགྲོ་དགོས་རེད། ཕར་ཕྱིན་ཐེག་པའི་ལུགས་བྱེད་ཀྱི་ཡིན་ན། ད་སྔགས་ཀྱི་ཐེག་པའི་ལུགས་བྱེད་ཀྱི་ཡིན་ན་ནི། ཉོན་མོངས་ལ་ཆེད་མངགས་བྱས་ནས་སྤོང་ཡས་ཀྱི་དུས་ཚོད་ཡོད་རེད། དེ་ག་རེ་རེད་ཟེར་ན་ནི། འཁོར་བ་མཐའ་དག་ལ་ཞེན་པ་ལོག་བྱས་ནས། སྲིད་པ་མེ་འབར་བ་ལྟ་བུ་མཐོང། ནས་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་མཐོ་བ་ལ་བས་རིམ་པར་འཇོག་དགོས་འཇོག་དགོས་བྱས་ནས་བས་ཀྱང། སངས་རྒྱས་ཀྱི་གོ་འཕང་ལ་སྐུ་གཉིས་འདོད་ཀྱི་བྱང་ཆུབ་ཀྱི་སེམས་ཤུགས་དྲག་པོ། ནས་མཚན་འཛིན་གྱི་དམིགས་གཏད་རྡུལ་ཙམ་ཡང་མེད་པར་བྱེད་བྱས་ནས་མཚན་འཛིན་དམིགས་གཏད་ཟེར་མཁན་དེ་བདེན་པར་གྲུབ་པ། དམིགས་གཏད་རྡུལ་ཙམ་ཡང་མེད་པ། གང་ཞིག་འཁོར་འདས་ཆོས་རྣམས་ཐམས་ཅད་ཀྱི་རྒྱུ་དུས་ན་ཡང་རུལ་བ་མིན་པར་སྨིན་པའི་ལྟས་གསུམ་གང་ཡིན་བཀའ་བཞི་པ།